ཨེ་ཤེ་ཡ་རང་དབང་རླུང་འཕྲིན་ལས་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་བོད་རྒྱ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ་རབ་གནས་ཆུ་ཡོས་ལོའི་བོད་ཟླ་བརྒྱད་པ་ཁྲུམས་ཟླའི་ཚེས་ཉི་ཤུ་གཅིག་དང། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་ཟླ་བ་བཅུ་པའི་ཚེས་ལྔ། རེས་གཟའ་ཕུར་བུ་ཉིན་གྱི་སྔ་དྲོའི་ལས་རིམ་དེ་ད་ལྟ་འགོ་འཛུགས་ཞུ་གི་ཡིན། ཐེངས་འདིའི་ལས་རིམ་དེ་བཀོད་སྒྲིག་གནང་མཁན་ཚེ་རིང་གཡུ་སྒྲོན་ལགས་དང་འཕྲོས་གཏོང་ཕྱག་རོགས་གནང་མཁན་ཀོ་རི། གསར་འགྱུར་དང་ལེ་ཚན་ཁག་ངོ་སྤྲོད་ཞུ་མཁན། མཁའ་འགྲོ་གཡང་འཛོམས་ལགས་དང་ཕྲན་ལྷུན་གྲུབ་ཚེ་རིང་གིས་མཛའ་བརྩེའི་འཚམས་འདྲི་ཞུ་བ་དང་ཆབས་ཅིག་ཐེངས་འདིའི་ལས་རིམ་དེ་རིམ་པས་སྙན་སྒྲོན་ཞུ་རྒྱུ་ཡིན། ཐེངས་འདིའི་ལས་རིམ་ཁག་གི་ཐོག་མར། བོད་མིའི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས་སྐྱབས་མགོན་ཆེན་པོ་མཆོག་གིས་འབྲས་ལྗོངས་ཁུལ་གྱི་ཆིབས་བསྒྱུར་འདི་མངའ་སྡེའི་ནང་ཆར་ཞོད་ཆེན་པོ་བརྒྱབ་པའི་དབང་གིས་ཕྱིར་བཤོལ་གནང་ཡོད་པའི་ཐེངས་འདིའི་གལ་ཆེའི་གསར་འགྱུར་ཁག་ཅིག་དང།
དེ་ནས་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་བོད་མི་རིགས་ལ་སེམས་པ་བཟང་པོ་བྱེད་རྒྱུའི་ཐད་དམིགས་བསལ་བག་ཆགས་ཟབ་མོ་ཡོད་ཅེས་ཐའེ་ཝན་གྱི་དད་ལྡན་པ་ཚོར་གསུང་ཆོས་སྐབས་བཀའ་གནང་ཡོད་པའི་སྐོར་གནས་ཚུལ་བཏང་འབྱོར་བྱུང་བ་ཞིག་དང། དེ་ནས་རྒྱ་ནག་གིས་ཧི་མ་ལ་ཡ་སྐོར་བའི་རྒྱལ་སྤྱིའི་མཉམ་ལས་ཀྱི་གླེང་སྟེགས་ཐེངས་གསུམ་པ་རྒྱ་གར་ཨ་རུ་ན་ཅལ་མངའ་སྡེ་དང་ཐག་ཉེ་བའི་བོད་ཉིང་ཁྲིར་བསྐོང་དོན་ནི་རྒྱ་གར་ལ་བརྡ་ལན་སྤྲོད་ཆེད་ཡིན་པར་གནད་དོན་དབྱེ་ཞིབ་པས་ངོས་འཛིན་གནང་བའི་སྐོར་གནས་ཚུལ་བཏང་འབྱོར་བྱུང་བ་ཞིག་དང། དེ་ནས་ཨོ་སི་ཊོ་ལི་ཡའི་བོད་དོན་ལྷན་ཚོགས་ཀྱིས་བཞུགས་སྒར་དུ་གཟིགས་སྐོར་དང་བོད་མིའི་འཐབ་རྩོད་དང་འཚོ་བའི་གནས་སྟངས་སོགས་ལ་རྒྱུས་ལོན་རྟོག་ཞིབ་གནང་བའི་སྐོར་གནས་ཚུལ་བཏང་འབྱོར་བྱུང་བ་ཞིག་དང།
གསར་འགྱུར་དང་འབྲེལ་བའི་ལེ་ཚན་ནང་རྒྱ་ནག་གིས་རྣམ་པ་འདྲ་མིན་ངང་ལོ་རྗེས་མའི་སྤྱི་ཟླ་དང་པོའི་ནང་བསྐྱང་རྒྱུའི་ཐའེ་ཝན་སྲིད་འཛིན་གྱི་རྒྱལ་ཡོངས་འོས་བསྡུ་ཆེན་མོར་ཐེ་བྱུས་བྱ་བཞིན་པའི་དམིགས་ཡུལ་དང་རྒྱ་ནག་གི་བྱ་སྤྱོད། དེས་ཐའེ་ཝན་མི་མང་ལ་ཤུགས་རྐྱེན་ཇི་ཙམ་ཐེབས་སྲིད་མིན་སོགས་ཀྱི་ཐད་སྣེ་ཁྲིད་ཞུས་པ་ཞིག་བཅས་ལེ་ཚན་གཞན་ཁག་གི་རྗེས་སུ་རིམ་པས་སྙན་སྒྲོན་ཞུ་གི་ཡིན།
ཐོག་མར་དེ་གསར་འགྱུར་ཁག་ཅིག་མཁའ་འགྲོ་གཡང་འཛོམས་ལགས་དང་ཕྲན་ལྷུན་གྲུབ་ཚེ་རིང་གིས་སྙན་སྒྲོན་ཞུ་གི་ཡིན། བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས་སྐྱབས་མགོན་ཆེན་པོ་མཆོག་འབྲས་ལྗོངས་ཀྱི་ཆིབས་བསྒྱུར་དེ་མངའ་སྡེའི་ནང་ཆར་ཞོད་ཆེན་པོ་བརྒྱབ་པའི་དབང་གིས་ཕྱིར་བཤོལ་གནང་ཡོད་འདུག་སྔོན་འཆར་ལྟར་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་སྤྱི་ཟླ་བཅུ་པའི་ཚེས་བཅུ་ཉིན་འབྲས་ལྗོངས་སུ་ཆིབས་བསྒྱུར་སྐྱོང་གནང་མཛད་རྒྱུ་ཡིན་ནའང་ད་ཆ་མཛད་འཆར་ལ་འགྱུར་བ་ཕྱིན་ཏེ་སྤྱི་ཟླ་བཅུ་པའི་ཚེས་བཅུ་དྲུག་ནས་ཉི་ཤུ་བར་འབྲས་ལྗོངས་ཀྱི་རྒྱལ་ས་སྒང་ཏོག་ཏུ་བཞུགས་གནང་མཛད་རྒྱུ་ཡིན་འདུག་དགའ་ལྡན་ཕོ་བྲང་གི་ཡིག་ཚང་ནས་མཛད་འཆར་གསལ་བསྒྲགས་གནང་བའི་ནང་སྤྱི་ཟླ་བཅུ་པའི་ཚེས་བཅུ་བདུན་ཉིན་གོང་ས་སྐྱབས་མགོན་ཆེན་པོ་མཆོག་ནས་དད་ལྡན་མང་ཚོགས་ལ་ལག་ལེན་སོ་བདུན་མའི་སྒོ་ནས་ཆོས་འབྲེལ་གསུང་ཆོས་བསྩལ་གནང་མཛད་རྒྱུ་དང། ཕྱི་ཚེས་བཅོ་བརྒྱད་ཉིན་གུ་རུའི་ཐུགས་སྒྲུབ་ཡང་སྙིང་ཀུན་འདུས་ཀྱི་བཀའ་དབང་བཀའ་དྲིན་ཆེ་གནང་མཛད་རྒྱུ་ཡིན་འདུག་འབྲས་ལྗོངས་ཀྱི་ཆིབས་བསྒྱུར་འདི་ནི་མངའ་སྡེའི་གཞུང་རང་གི་ཐོག་ནས་གདན་ཞུ་གསོལ་འདེབས་ཞུས་པ་ཞིག་ཡིན་པ་རེད། ཕྱི་ཟླ་བཅུ་པའི་ཚེས་ཉི་ཤུ་གཅིག་ཉིན་རྒྱ་གར་གྱི་ནུབ་བྷེང་གྷལ་མངའ་སྡེའི་ས་ལུ་གྷ་རའི་ནང་ཡོད་པའི་དཔལ་ལྡན་སྲད་རྒྱུད་གྲྭ་ཚང་ནས་ཇི་ལྟར་གསོལ་འདེབས་ཞུས་དོན་ལྟར། བྱང་སེམས་འབོག་ཆོག་གི་ཐོག་ནས་ཆོས་འབྲེལ་སྐྱོང་གནང་བཅས་ཀྱི་མཛད་འཆར་ཡོད་འདུག་གཤམ་ལ་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་རིང་མིན་འབྲས་ལྗོངས་ནང་ཞབས་སོར་བཀའ་དྲིན་བསྐྱང་གཏན་འཁེལ་བར་ས་གནས་མང་ཚོགས་ནས་དགའ་ཚོར་ཆེན་པོ་གནང་བཞིན་ཡོད་པའི་སྐོར་ས་གནས་ནས་པ་སངས་ཚེ་རིང་ལགས་ཀྱིས་བཏང་བའི་གནས་ཚུལ་འདི་གསན་རོགས་གནང།
འབྲས་ལྗོངས་མངའ་སྡེ་གཞུང་ནས་དུས་ཡུན་རིང་པོ་ནས་གདན་ཞུ་གསོལ་འདེབས་ཞུས་དོན་ལྟར་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་འབྲས་ལྗོངས་མངའ་སྡེའི་ནང་ཞབས་སོར་བཀའ་དྲིན་བསྐྱང་གཏན་འཁེལ་ཡོད་པ་བཞིན་འདི་ག་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གིས་ཁུལ་དེར་གནས་སྡོད་བོད་རིགས་དང། ས་གནས་ཡུལ་མི་ཁག་ཅིག་ལ་ད་ལན་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ས་གནས་སུ་ལོ་བཅུ་ཙམ་གྱི་རྗེས་ཞབས་སོར་བཀའ་དྲིན་བསྐྱང་རྒྱུའི་གཏམ་བཟང་གི་གནས་ཚུལ་དང་འབྲེལ་བཅར་འདྲི་ཞུས་པར་རང་ལོ་བརྒྱད་ཅུ་གྱ་དྲུག་སོན་པ་ཆོས་བཟང་ལགས་ཀྱིས་ད་རེས ྋགོང་ས་མཆོག་མཇལ་རྒྱུའི་སྐལ་བཟང་གི་གོ་སྐབས་ཐོབ་པ་དེ་ང་ཚོས་ཚེ་སྔོན་མའི་བསོད་ནམས་བསགས་པའི་འབྲས་བུ་ཞིག་ཡིན་བསམ་གྱི་འདུག་ཞེས་གསུང་གི་འདུག།

ཡང་རང་ལོ་བདུན་ཅུ་དོན་ལྔ་སོན་པ་བཀྲ་ཤིས་ཕུན་ཚོགས་ལགས་ཀྱིས་ཁོང་དང་ཁོང་འདྲ་བའི་ལོ་ན་རྒན་པ་ཚོ་ལ་ད་རེས་མངའ་སྡེ་གཞུང་གི་གདན་ཞུས་ཐོག་གོང་ས་མཆོག་ས་གནས་འདིར་ཕེབས་རྒྱུའི་གནས་ཚུལ་ཐོས་པ་ཙམ་གྱིས་སེམས་ནང་དགའ་ཚོར་དཔག་ཏུ་མེད་པ་ཞིག་ཡོང་གི་འདུག་ཞེས་གསུང་གི་འདུག། གཙོ་བོ་ད་ས་གནས་གཞུང་གི་ཐུགས་རྗེ་བཀའ་དྲིན་ལ་བརྟེན་ནས་ད་རྒྱལ་བ་རིན་པོ་ཆེ་ཡར་ཆིབས་བསྒྱུར་གནང་ཡག་གི་ད་དེ་བྱུང་བ་རེད་དེ་ཡིན་དུས་ད་ང་ཚོ་ཡིན་ན་ལོ་ཡར་ད་སླེབས་ཚར་རེད་ད་ཡིན་ན་ང་ནང་བཞིན་གྱི་ད་རྒན་འཁོགས་མང་པོ་ཡོད་རེད་ད་དེ་གྲས་ལ་དཔེ་མི་སྲིད་པའི་སྐལ་བ་བཟང་པོ་གོ་སྐབས་དེ་འདྲའི་ཐོབ་ཡ་ཤིན་ཏུ་དཀའ་ལས་ཁག་པོ་ཞེ་པོ་རེད། ད་རེས་དཔེ་མི་སྲིད་པའི་གོ་སྐབས་བཟང་པོ་ཞེ་པོ་ཅིག་ཐོབ་སོང་བསམ་པའི་སེམས་ནང་ལ་དགའ་བ་དཔག་ཏུ་མེད་པ་ཅིག་ཡོང་གི་འདུག་ལགས། མགོན་པོ་གང་ཉིད་མཆོག་གིས་འབྲས་ལྗོངས་ནང་ད་རེས་ཀྱི་ཆོས་འབྲེལ་གྱི་མཛད་འཆར་ཁག་གཙོ་བོ་ནི་ཕྱི་ཟླ་བཅུ་པའི་ཚེས་བཅུ་གཅིག་ཉིན་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་སྒང་ཏོག་དཔལ་འབྱོར་རྩེད་ཐང་དུ་ཕྱི་ནང་གི་དད་ལྡན་པ་ཡོངས་ལ་རྒྱལ་སྲས་ཐོགས་མེད་བཟང་པོས་མཛད་པའི་ལག་ལེན་སོ་བདུན་མའི་གསུང་ཆོས་བཀའ་དྲིན་བསྩལ་རྒྱུ་མ་ཟད། ཕྱི་ཚེས་བཅུ་གཉིས་ཉིན་གྱི་སྔ་དྲོ་ཐུགས་སྒྲུབ་ཡང་སྙིང་ཀུན་འདུས་ཀྱི་ཚེ་དབང་བཀའ་དྲིན་བསྩལ་རྒྱུ་དང་དེ་རྗེས་འབྲས་ལྗོངས་མངའ་སྡེ་གཞུང་དམངས་གཉིས་དང་སྒང་ཏོག་ཁུལ་དུ་གནས་སྡོད་བོད་མི་ཡོངས་ནས་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ལ་བརྟན་བཞུགས་བསྟར་འབུལ་ཞུ་རྒྱུ་སོགས་ཀྱི་མཛད་འཆར་ཡོད་པ་སྒང་ཏོག་ས་གནས་འཐུས་ཚོགས་ཀྱི་ཚོགས་གཙོ་སྦྱིན་པ་ཕུན་ཚོགས་ལགས་ཀྱིས་གསུངས་བྱུང། སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ལ་ཡ་ཨ་ནེ་ས་གནས་གཞུང་རང་གིས་ཨེ་ནེ་གདན་འདྲེན་ཞུ་རྒྱུ་སོང་ཙང་ཨེ་ནེ་གྲ་སྒྲིག་ཚང་མ་ཁོ་རང་ཚོ་ངོས་ནས་གནང་ཡག་རེད་འདུག་ར་བ། ཨེ་ནི་གཅིག་ཆོས་ཕྱོགས་ཀྱི་ངོས་ནས་ཕལ་ཆེར་ཁོ་རང་ཚོ་རང་གི་དགོན་གནས་ལས་ཁུངས་ཀྱིས་འགན་འཁྱེར་བྱས་ནས་ཨེ་ནི་ཁོ་རང་ཚོ་གི་བརྟན་བཞུགས་ཕུལ་ཡ་གི་འདི་འདྲའི་ཆེ་སྐྱོན་འཆར་གཞི་འདྲ་བོ་ཞིག་འདུག་ཨེ་ནི་འདི་ཡོད་དུས་ཙམ་ད་ང་རང་ཚོ་ངོས་ནས་ཨེ་ནི་ད་ནི་ཡ་གའི་ཡ་གའི་ཚོགས་འདུ་ཚོགས་པའི་སྐབས་དུས་ལི་ཡ་ཨེ་ནི་ང་རང་ཚོ་སྒང་ཏོག་མི་དམངས་ངོས་ནས་ཨེ་ནི་འདི་འདྲའི་བརྟན་བཞུགས་ཕུལ་ཡ་གི་འདོད་པ་ཅིག་ཡོད་ཨེ་ནི་འདི་འདྲའི་གོ་སྐབས་ཅིག་གནང་རོགས་གནང་སླད་ད་ད་ལྟ་ཆ་ལི་ཡ་ང་ཚོ་གི་ཡ་གའི་ཨེ་ནི་སྙན་སེང་ཅིག་ཞུས་ཡོད་ར་བ་ཨེ་ནི་འདི་གཅིག་པུ་མ་ཡིན་པ་ཨེ་ནི་གཅིག་གིན་ད་གི་དའི་གོང་དུ་བཀའ་འདྲི་གནང་པ་ནང་ད་ཨེ་ནི་གཅིག་ང་རང་ཚོ་སྒང་ཏོག་ནང་ལོགས་ལ་ཡ་ཨེ་ནི་ཅིག་གི་ད་ལོ་རྒན་པ་མང་པོ་ཅིག་ཡོག་རེད་ཨེ་ནི་ག་ཤེད། ད་ཅིག་ཐག་རིང་པོ་དེ་བ་ཕེབས་ཐུབ་ཡོག་མ་རེད་རོ། ཨེ་འདིའི་ཐོག་ལ་ཨེ་ནི་ང་ཚོས་གི་ཨ་མདོ་ཅིག་གི་ཨེ་ནི་ས་གནས་གཞུང་མཉམ་དུ་འབྲེལ་བ་བྱས་བྱས་ནས་ཨེ་ནི་ཅིག་ཁོང་རྣམ་ཚོ་རྒན་གོག་དེ་ག་ལས་ཨེ་ནི་མཇལ་ཁ་རག་ཡ་གི་ཨེ་ནི་འབད་བརྩོན་ཅིག་ཐུག་ཞུས་བསྡད་ཡོད།

ཡང་འབྲས་ལྗོངས་དང་བོད་ཀྱི་ས་མཚམས་ན་ཐང་ཞེས་པའི་ས་གནས་ནས་ཡིན་པ་བོད་མི་རྒྱ་མཚོ་ལགས་ནས་ཁོང་གི་མི་ཚེའི་ནང་གོང་ས་མཆོག་ཐག་རིང་ནས་མཇལ་བ་མ་གཏོགས་འཁྲིས་ནས་མཇལ་མྱོང་མེད་དུས་ད་རེས་ཁོང་ས་གནས་སུ་ཕེབས་རྒྱུའི་གནས་ཚུལ་ཐོས་པར་དགའ་ཚོར་ཆེན་པོ་བྱུང་ཡོད་པ་གསུང་གི་འདུག། གོང་ས་མཆོག་གིས་དངོས་སུ་ཁོ་རང་མདུན་རང་ལ་ཞལ་རས་མཇལ་བ་དེ་འདྲ་ད་ལྟ་བར་དུ་ངའི་མི་ཚེ་ལ་བྱུང་མ་སོང་ཐག་རིང་པོ་ནས་མཇལ་བ་ཙམ་ལས་བདག་རང་སྡོད་པ་གང་འདུག་ད་ད་རེས་དེ་དངོས་སུ་དེ་ཕེབས་དུས་ད་ཡིན་ད་ཡིན་སྔར་ལས་སེམས་པ་དགའ་འདུག་གང་ཐུབ་ཐུབ་ག་རེ་བྱེད་དགོས་ཡོད་མེད་སྤྱི་པའི་ཞབས་ཕྱི་ཞུ་ཡས་དང་ག་རེ་ཡིན་ན་ང་རང་ཁ་སུ་རེ་ཆུ་རྒྱུན་ཆད་མེད་པ་ནང་བཞིན། སོ་སོའི་མི་ཚེ་བསྡད་བསྡད་བར་དུ་ཞིང་བོད་གཞུང་གི་རང་གི་ཞབས་ཕྱི་ཞུ་ཡས་ཀྱི་ཐོག་མ་ནི་ང་རང་གི་དམ་བཅའ་ཡིན་དེ་འདྲ་རང་མུ་མཐུད་ནས་བྱས་ཡིན། སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་འབྲས་ལྗོངས་སུ་ད་བར་ཆིབས་བསྒྱུར་ཐེངས་བདུན་བསྐྱངས་ཡོད་ཅིང་ཐེངས་དང་པོ་དེ་བཞིན་ཕྱི་ལོ་ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་དྲུག་ལོར་སྟོན་པ་སྐུ་འཁྲུངས་ནས་ལོ་ཉིས་སྟོང་ལྔ་བརྒྱ་འཁོར་བའི་དུས་སྟོན་སྐབས་འབྲས་ལྗོངས་བརྒྱུད་རྒྱ་གར་ལ་ཆིབས་བསྒྱུར་བསྐྱངས་ཡོད་པ་རེད། ད་རེས་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ས་གནས་འདིར་ཞབས་སོར་བཀའ་དྲིན་བསྐྱངས་གཏན་འཁེལ་ཡོད་པར་སོང་མངའ་སྡེ་གཞུང་ཕྱོགས་ཀྱི་ངོས་ནས་སྐུའི་སྲུང་བྱའི་ཐོག་གྲ་སྒྲིག་གང་ཡོང་གནང་རྒྱུ་ཡིན་པ་ས་འཐུས་ཚོགས་གཙོ་སྦྱིན་པ་ཕུན་ཚོགས་ལགས་ཀྱིས་མུ་མཐུད་གསུང་དོན། ཁྱེད་རང་གིས་སི་ཀིམ་ལབ་ཡ་དེ་ཡང་གོང་ས་མཚམས་ཁུལ་འཁེལ་གྱི་ཡོར་བ་ཨེ་འདི་ཡིན་དུས་ཙ་ན་ཨ་མདའ་མ་གད་ད་སི་ཀིམ་ནང་ལོགས་ལ་དང་པོ་འཛུལ་དུས་ཙ་ན་ཨེ་ནི་རང་པོ་ལ་ནི་མ་གད check post ཞིག་ཡོག་རེད་བ་ཨེ་འདིའི་ནང་ལོགས་ལ་ཡ་ཨེ་ནི་ང་རང་ཚོ་ཕྱོགས་མཐའ་ཁག་ནས་ཨེ་ནི་ཆོས་ཞུ་བ་སུ་ཕེབས་ཀི་ཡོད་པ་ཡིན་ན་ཨེ་ནི་ཡིན་གཅིག་མིན་གཅིག་སོ་སོའི་གི་ད་དཔེར་ན་ལག་ཁྱེར་འདི་ཚོ་ནམ་རྒྱུན་གང་ལྟར ILP ལབ་ཡ་ཡོར་བ Inner Line Permit དེ་ངེས་པར་དུ་བཟོ་དགོས་རེད་ལབ་ནི་གསུང་གི་འདུག་ཨན་དེ་ཡིན་དུས་ཙ་ན་ཨན་གཅིག་གི་ས་གནས་ད་གཅིག་གི་གཞུང་ངོས་ནས་ད་པེ་ཅན་འདིའི་ཐོག་ལ་ཡར་དངོས་གནས་ཁོ་རང་ཚོ་གི་ད་དཔེར་ན་ང་ཚོ་ནམ་རྒྱུན་དྭང་བླངས་འདྲ་པོ་བྱེད་པ་ཡིན་ན་ད་ས་གནས་སྔས་མ་ས་གནས་མང་པོ་གཅིག་ལ་ད་གཅིག་དཔེར་ན་ཚོགས་པ་ང་རང་ཚོ་བོད་པའི་ཚོགས་པ་རང་གི་རྐང་འགན་ཁྱེར་ནི་དྭང་བླངས་འདྲ་པོ་ཞིག་ཡོར་བ་ཡིན་ནའི་ད་པེ་ཅན་སྒང་ཏོག་གི་སི་ཀིམ་ནང་ལོགས་གི་རྩིས་གཞི་འདི

སྤྱིར་འབྲས་ལྗོངས་དེ་བཞིན་བོད་དང་ས་འབྲེལ་ཡིན་པས་ཁུལ་དེར་གནས་སྡོད་ཡུལ་མི་ཕལ་ཆེ་བ་ཕ་མེས་ནས་ཆོས་ལུགས་ནང་པ་ཡིན་པ་དང་མངའ་སྡེ་དེ་བཞིན་རྒྱ་གར་དང་བོད་ཀྱི་ས་མཚམས་ས་ཁུལ་གལ་ཆེན་ཞིག་ཀྱང་ཆགས་ཀྱི་ཡོད་པ་རེད་དེ་ཡང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཅིག་སྤྱི་ཟླ་དང་པོའི་ནང་བོད་དང་འབྲས་ལྗོངས་ཀྱི་ས་མཚམས་ནག་པོ་ལར་རྒྱ་གར་དང་རྒྱ་ནག་དམག་མིའི་བར་གདོང་ཐུག་བྱུང་སྟེ་ཕྱོགས་གཉིས་ཀྱི་དམག་མིར་རྨས་སྐྱོན་ཕོག་པའི་གནས་ཚུལ་ཡང་བྱུང་མྱོང་ཡོད་པ་རེད། རྒྱ་གར་བྱང་ཤར་འབྲས་ལྗོངས་ཀྱི་རྒྱལ་ས་སྒང་ཏོག་ནས་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་པ་སངས་ཚེ་རིང། སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་བོད་མི་རིགས་ལ་སེམས་པ་བཟང་པོ་བྱེད་རྒྱུའི་ཐད་དམིགས་བསལ་བག་ཆགས་ཟབ་མོ་ཡོད་ཅེས་ཐའེ་ཝན་གྱི་དད་ལྡན་པ་ཚོར་གསུང་ཆོས་སྐབས་བཀའ་གནང་ཡོད་པའི་སྐོར། ང་ཚོའི་བཞུགས་སྒར་གྱི་ས་གནས་ཀྱི་གསར་འགོད་པ་བློ་བཟང་དགེ་ལེགས་ལགས་ཀྱིས་བཏང་གནང་བ་ཞིག་གཤམ་ལ་གསན་རོགས་གནང། ཐའེ་ཝན་རྒྱལ་སྤྱིའི་བོད་བརྒྱུད་ནང་བསྟན་མཐུན་ཚོགས་ཀྱིས་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ལ་ཇི་ལྟར་གསོལ་འདེབས་ཞུས་པ་བཞིན། འདི་ཚེས་བཞི་ཉིན་གྱི་སྔ་དྲོ་བཞུགས་སྒར་ཐེག་ཆེན་ཆོས་གླིང་གཙུག་ལག་ཁང་དུ ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་ཐའེ་ཝན་གྱི་དད་ལྡན་ཆོས་ཞུ་བ་གཙོ་བོར་གྱུར་པའི་རྒྱལ་ཁབ་ཕྱི་ནང་ནས་སེར་སྐྱ་ཕོ་མོ་སྟོང་ཕྲག་འགའ་ཤས་ལ་སྤྱན་རས་གཟིགས་ཕྱག་བཞི་པའི་བཀའ་དབང་བཀའ་དྲིན་བསྩལ་གནང་མཛད་པའི་སྐབས། བོད་མི་རིགས་ལ་སེམས་པ་བཟང་པོ་བྱེད་རྒྱུ་ཡི་ཐད་དམིགས་བསལ་བག་ཆགས་ཟབ་མོ་ཡོད་ཅེས་བཀའ་གནང་སོང། ང་ཚོ་ལོ་རྒྱུས་ཐོག་ཏུ་བལྟས་ཡོང་དུས་ཙ་ན་ང་ཚོ་བོད་མི་རིགས་འདི་དངོས་གནས་དྲང་གནས་ཀྱི་འཕགས་པ་སྤྱན་རས་གཟིགས་ཀྱི་གདུལ་ཞིང་རེ་ཡི་རེ་ལ་ཞིག་གི་སེམས་པ་བཟང་པོ་བྱེད་ཡག་ལ་དམིགས་བསལ་གྱི་ག་རེ་ཟེར་བག་ཆགས་ཡོད་བསྡད་པ་རེ་ཆགས་འདུག་བ་ས་ད་ད་དུང་ཡང་ཚང་མ་ལོག་གི་ཨེ་རེད་སེམས་པ་བཟང་པོ་བྱང་ཆུབ་ཀྱི་སེམས་ཟེར་བ་དེ་མུ་མཐུད་ནས་ཉིན་མཚན་དུས་ཀུན་ཏུ་བྱང་ཆུབ་ཀྱི་སེམས་སེམས་པ་བཟང་པོ་བྱེད་ཡག་དེ་བྱུང་ན་ང་ཚོ་འདི་ཉམས་ལེན་བྱེད་ཡག་གཙོ་བོ་ཅིག་རེད་ཤག། ཡང ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་ནང་སེམས་ཞི་བདེ་ཡི་གལ་གནད་དང་ཕན་ཡོན་སྐོར་བཀའ་ཕེབས་པའི་ནང། རྒྱུན་དུ་ནང་སེམས་ཞི་བདེ་བག་ཕེབས་ཡོད་པ་ལ་བརྟེན་ནས་སེམས་སྐྱིད་པ་དང་ལུས་བདེ་བ་སོགས་ཡོང་གི་ཡོད། དེང་སྐབས་འཛམ་གླིང་ཤར་ནུབ་ལྷོ་ཕྱོགས་ག་བ་ཡིན་ན་ཡང་འཛམ་གླིང་ཞི་བདེ་ཞེས་ཡོངས་གྲགས་བཤད་ཀྱི་ཡོད། འོན་ཀྱང་ཞི་བདེ་ངོ་མ་དེ་བྱམས་བརྩེ་ཉམས་ལེན་བྱས་ཏེ་ལག་བསྟར་གནང་བའི་རྗེས་འབྲས་སུ་ཡོང་གི་ཡོད། གང་ཟག་སྒེར་ལྟ་བུ་ཞིག་ལ་མཚོན་པ་ཡིན་ན་བསམ་བློའི་ཐོག་ནས་སེམས་ཀྱི་ཞི་བདེ་ཡག་པོ་ཞིག་བྱུང་བ་ཡིན་ན་བདེ་སྐྱིད་ལྡན་པའི་མི་ཚེ་ཞིག་ཡོང་གི་རེད་ཅེས་བཀའ་གནང་སོང། ཨེ་ངས་ནམ་རྒྱུན་རྟག་པར་དེ་བཤད་བསྡད་ཀྱི་ཡོད་རེད། འཛམ་བུ་གླིང་འདི་སྒང་གི་མི། དུང་ཕྱུར།

མི་གཙོ་བོར་གྱུར་པའི་འཛམ་བུ་གླིང་འདི་སྒང་གི་སེམས་ཅན་ཚང་མ་ལོག་ལ་ཕ་གི་ཕན་བདེ་བསྐྲུན་ཡ། ཅིག་གིས་ཞི་བདེ་ཡོང་ཡ་འདུག་སེ་འབད་བརྩོན་བྱེད་ཡ་དེ་གལ་ཆེན་པོ་རེད་ཤག།
ཡང ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་ད་རེས་སྐབས་སུ་བབ་པ་ནི་ང་ཚོ་ཚང་མ་ཡིས་འཕགས་པ་སྤྱན་རས་གཟིགས་ཀྱི་རྗེས་སུ་སོང་ནས་གཞན་ཕན་གྱི་བློ་ཉམས་ལེན་བྱས་ཏེ། ཚེ་རབས་ནས་ཚེ་རབས་གཏན་དུ་བདེ་བ་ཡོང་བ་ཞིག་བྱེད་ཀྱི་ཡིན་ཞེས་ཀུན་སློང་རྣམ་པར་དག་པ་ཞིག་དགོས་གལ་ཆེ་བའི་སྐོར་བཀའ་གནང་ཞིང་རང་གཞན་གཉིས་ཀྱི་དོན་སྒྲུབ་པར་བྱང་ཆུབ་ཀྱི་སེམས་ཉམས་ལེན་བྱེད་རྒྱུ་ལས་ལྷག་པ་མེད་པ་མ་ཟད་འཕྲལ་ཕུགས་གཉིས་ལ་དོན་དམ་གྱི་བདེ་སྐྱིད་ཞིག་དགོས་ནའང་བྱང་ཆུབ་ཀྱི་སེམས་ཉམས་ལེན་བྱ་རྒྱུ་ལས་ལྷག་པ་མེད་ཅེས་བཀའ་གནང་སོང། སྙིང་རྗེ་ཆེན་པོ་ཟེར་ཡག་དེ་ཞེ་པོ་ཅིག་རྩ་ཆེན་པོ་རེད་ཤག། ཆོས་ཁས་ལེན་མེད་མཁན་གཞན་པ་ཡིན་ནའི་སེམས་པ་བཟང་པོ་བྱེད་ཡག་ཅིག་གི། ཅིག་གི་གཞན་ལ་འཚེ་བ་མི་བྱེད་པ། སེམས་ཅན་ཀུན་ལ་ཕ་གི་ཕན་བདེ་འགྲུབ་ཡ་གི་ལྷག་བསམ་དང་ལྡན་པ་ཅིག་བྱུང་ན་ཨ་ནི་འཛམ་བུ་གླིང་ཞི་བདེ་དེ་འདུག་སེ་ཡོང་ཡག་རེད། འོ་ད། ཅིག་གིས་འཛམ་བུ་གླིང་གི་དམག་འཁྲུག་མ་ཡོང་ཡ། འོ། ང་རང་ཚང་མ་ལོ་འཛམ་གླིང་ཞི་བདེ་ཟེར་ནས་ཟི་ཏེ་ཨ་ཏི། ངོ་ཐོག་སྡུག་ཟེར་ནས་ད་ཡོང་ཡ་རེད་འདི་འདྲ་ཡིན་དུས། ཚང་མ་ལོ་གིས་བྱང་ཆུབ་ཀྱི་སེམས་ལ་ཡང་ཉམས་ཞིབ་ཡག་པོ་ཞིག་གནང་རྒྱུ་ཡོད་པ་བྱས། ད་རེས་ཀྱི་གསུང་ཆོས་འདི་ལ་ཐའེ་ཝན་དང་སིང་ག་པུར། མ་ལེ་ཤ་བཅས་ནས་དད་ལྡན་ཆོས་ཞུ་བ་བརྒྱད་སྟོང་ལྔ་བརྒྱ་ལྷག་གཙོས་པའི་ཡུ་རོབ་དང་ར་ཤི་ཡ། ཁེ་ན་ཌ། ཨ་རི། ཧྥ་རན་སི། ཨ་ཧྥི་རི་ཀ། རྒྱ་གར། བོད་མི་སོགས་ཆོས་ཞུ་བ་སྟོང་ཕྲག་འགའ་ཤས་ཆེད་བཅར་ཞུས་པའི་ཁྲོད་ཧྥ་རན་སི་ནས་ཡིན་པའི་ཨ་ན་ལགས་ཀྱིས།
ྋགོང་ས་ཏཱ་ལའི་བླ་མ་མཆོག་གི་གསེར་ཞལ་མཇལ་རྒྱུའི་ཆེད་དུ་ང་རྡ་རམ་ས་ལ་ཡོང་བ་ཡིན། ངའི་མི་ཚེ་ནང་མགོན་པོ་གང་ཉིད་མཆོག་དངོས་སུ་མཇལ་བ་ད་རེས་ཐེངས་དང་པོ་ཡིན་ཧ་ཅང་གི་དགའ་ཚོར་བྱུང། དེ་སྔ་ང་ཆུང་དུས་ཧྥ་རན་སི་ལ་ཁོང་གི་མཚན་སྙན་གྲགས་སྐོར་གོ་ཐོས་བྱུང་ལ། ད་ཆ་འཛམ་གླིང་ཡོངས་སུ་ཁོང་གི་མཛད་རྗེས་ལ་ཡི་རངས་ཞུ་མུས་རེད་འདུག། ད་རེས་གསུང་ཆོས་སྐབས ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་སེམས་པ་བཟང་པོ་བྱས་པ་ཡིན་ན་ཕན་ཐོགས་ཅི་ཡོད་སྐོར་ང་ལ་དྲན་སྐུལ་ཞུས་སོང་བས་སེམས་ལ་ཟུག་པོ་བྱུང་ཞེས་འགྲེལ་བརྗོད་གནང་བྱུང། དེ་ཡང ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་ཉིན་ཤས་རིང་མགུལ་ཆམ་བྱས་ཏེ་སྐུ་ངལ་གསོ་དགོས་བྱུང་བར་བརྟེན་ཐའེ་ཝན་གསུང་ཆོས་ཉིན་དང་པོ་དང་ཉིན་གཉིས་པ་ནི་དགའ་ལྡན་ཁྲི་རིན་པོ་ཆེ་རྗེ་བཙུན་བློ་བཟང་བསྟན་འཛིན་དཔལ་བཟང་པོ་མཆོག་གིས་མཛད་ཡོད་པ་དང་གསུང་ཆོས་ཉིན་མཐའ་མར་མགོན་པོ་གང་ཉིད་མཆོག་ཐུགས་དགྱེས་ཚོར་ཆེན་པོས་ཐེག་ཆེན་ཆོས་གླིང་གཙུག་ལག་ཁང་དུ་ཆིབས་བསྒྱུར་མཛད་དེ་དད་ལྡན་སེར་སྐྱ་ཕོ་མོ་རྣམས་ལ་སྤྱན་རས་གཟིགས་ཀྱི་བཀའ་དབང་བསྩལ་ཡོད་པ་རེད། ཡང་ཐའེ་ཝན་དུ་སྐྱེས་ཤིང་ད་ལྟ་ཁེ་ན་ཌར་གནས་བཞུགས་ཤིན་ཞའོ་ཝེ་ལགས་ཀྱིས། ྋགོང་ས་མཆོག་གིས་གསུང་ཆོས་ཞུ་བའི་སྐབས་མིག་ཆུ་རང་དབང་མེད་པར་ཤོར་ཡོང་མཁན་འདུག་དགའ་ལྡན་གྱི་སེམས་ཚོར་ཞེ་དྲག་བྱུང། ད་རེས་མགོན་པོ་གང་ཉིད་མཆོག་གིས་འཛམ་གླིང་ཞི་བདེ་ཡོང་བར་གཙོ་བོ་སེམས་པ་བཟང་པོ་བྱེད་དགོས་པ་བཀའ་གནང་སོང་བས་ངའི་རེ་བ་ལ་འཛམ་གླིང་གི་དབུ་ཁྲིད་ཚོར་སེམས་བཟང་གི་ཐུགས་རྒྱུད་ཡོད་པའི་སྨོན་འདུན་ཞུ་རྒྱུ་ཡིན། དེ་ལྟར་བྱུང་བ་ཡིན་ན་ཞི་བདེ་ལྡན་པའི་འཛམ་གླིང་ཞིག་བསྐྲུན་ཐུབ། ལྷག་དོན་དུ་གང་ཉིད་མཆོག་གི་དྲུང་ནས་སྤྱན་རས་གཟིགས་ཀྱི་བཀའ་དབང་ཞུ་རྒྱུ་བྱུང་བར་ང་རང་གི་བསོད་ནམས་ཡིན། ཧ་ཅང་གི་དགའ་པོ་བྱུང་ཞེས་འགྲེལ་བརྗོད་གནང་བྱུང། ཡང་ཁེ་ན་ཌ་ནས་ཕེབས་པའི་དད་ལྡན་ཆོས་ཞུ་བ་ཨེ་ན་ལཱ་ཁཱ་ཝན་ལགས་ཀྱིས། ྋགོང་ས་ཏཱ་ལའི་བླ་མ་མཆོག་གི་བཀའ་ཆོས་ཞུ་བའི་རྗེས་ལ་གང་ཐུབ་ཀྱིས་སེམས་པ་བཟང་པོ་བྱས་ཏེ་གཞན་ལ་ཡང

གཞན་ཡང ྋགོང་ས་སྐྱབས་མགོན་ཆེན་པོ་མཆོག་གི་མཛད་འཆར་གཞིགས་ན། རིང་མིན ྋགོང་ས་མཆོག་རྒྱ་གར་བྱང་ཕྱོགས་འབྲས་ལྗོངས་མངའ་སྡེ་ཡི་གྲོང་ཁྱེར་སྒང་ཏོག་ན་ཆིབས་བསྒྱུར་གྱིས་སྤྱི་ཟླ་བཅུ་པའི་ཚེས་བཅུ་གཅིག་ནས་བཅུ་གཉིས་བར་ཉིན་གྲངས་གཉིས་ཀྱི་རིང་བཀའ་ཆོས་བཀའ་དྲིན་སྩལ་རྒྱུ་ཡིན་འདུག་བཞུགས་སྒར་དྷརམ་ས་ལ་ནས་གསར་འགོད་པ་བློ་བཟང་དགེ་ལེགས་ཡིན།
ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་གཤམ་ལ་གསར་འགྱུར་ཁག་མུ་མཐུད་ནས་གསན་རོགས་གནང། ཨིན་ཡུལ་བོད་ཀྱི་སྐུ་ཚབ་དོན་གཅོད་ལས་ཁུངས་དང། བོད་ཁང་བཅས་ཀྱི་གོ་སྒྲིག་དང་ཨིན་ཡུལ་གྱི Manchester དང Liverpool སོགས་ཀྱི་གྲོང་ཁྱེར་ཁག་ཅིག་གི་ནང་གནས་སྡོད་བོད་རིགས་བཅས་ཀྱི་མཐུན་འགྱུར་རྒྱབ་སྐྱོར་འོག་ཨིན་ཡུལ་གྱི་ཆབ་སྲིད་བཙོན་པ། ཆབ་སྲིད་ཚོགས་པ་ཁག་གི་ལོ་འཁོར་གྱི་ལྷན་ཚོགས་ཀྱི་སྐབས་སུ། དེ་སྔ་དུས་རབས་བཅོ་བརྒྱད་དང་ཉི་ཤུའི་ནང། བོད་དང་དབྱིན་ཡུལ་བར་གྱི་འབྲེལ་བའི་གནས་སྟངས་དང། དབྱིན་ཇི་གཞུང་གིས་བོད་དང་རྒྱ་ནག་གཉིས་ཀྱི་དཀའ་རྙོག་སེལ་ཏེ་ཞི་བདེ་འཛུགས་ཐབས་ཆེད་ལས་དོན་གལ་ཆེ་བསྒྲུབས་གནང་བའི་རྒྱབ་ལྗོངས་ཀྱི་ལོ་རྒྱུས་དང། དེ་བཞིན་བོད་དེ་རྒྱ་ནག་གི་བཙན་བཟུང་དང་དབང་བསྒྱུར་འོག་ཚུད་ནས་བཟུང། བོད་ནང་གི་གནས་སྟངས་དང་བོད་ཀྱི་ཁོར་ཡུག་གི་གནས་སྟངས་ཛ་དྲག་གི་གནས་སུ་གྱུར་ཡོད་པའི་སྐོར་དབྱིན་ཇིའི Conservative རྙིང་ཞེན་ཚོགས་པ་དང Labour། ངལ་རྩོལ་ཚོགས་པ་བཅས་ཀྱི་གནད་ཡོད་མི་སྣ་དང། མང་ཚོགས་ཐོག་གོ་རྟོགས་སྤེལ་བའི་ལས་འགུལ་སྤེལ་ཏེ། དབྱིན་ཇིའི་གཞུང་དང་མང་ཚོགས་ཀྱིས་བོད་དོན་ལ་རྒྱབ་སྐྱོར་ཡོང་བའི་འབོད་སྐུལ་ཞུ་བཞིན་ཡོད་པ་རེད་འདུག་ཕྱི་ཟླ་བཅུ་པའི་ཚེས་བཞི་ཉིན། དམིགས་བསལ་དབྱིན་ཡུལ་གྱི Manchester གྲོང་ཁྱེར་དུ་དབྱིན་ཇིའི་གཞུང་འཛིན་རྙིང་ཞེན་ཚོགས་པའི་ལོ་འཁོར་ཚོགས་འདུའི་སྐབས་དང་བསྟུན་ནས། བོད་དོན་གྱི་གལ་གནད་སྐོར་ཆེད་ལས་པ་གནད་ཡོད་མི་སྣ་གསུམ་ནས་བོད་དོན་གྱི་གལ་གནད་ངོ་སྤྲོད་དང་གོ་རྟོགས་ཀྱི་ལས་འགུལ་སྤེལ་ཡོད་པ་རེད་འདུག་འདི་ནས་འདིའི་སྐོར་ལས་འགུལ་འདི་གཙོ་སྐྱོང་གནང་མི་དང། དབྱིན་ཡུལ་བོད་ཀྱི་སྐུ་ཚབ་དོན་གཅོད་ལས་ཁུངས་ཀྱི་དྲུང་ཆེ་བློ་ཆོས་བསམ་གཏན་ལགས་སུ་བཀའ་འདྲི་ཞུ་སྐབས་ཁོང་གིས་ངོ་སྤྲོད་འདི་ལྟར་གནང་གི་འདུག།
ད་ད་ལྟ་དབྱིན་ཡུལ་གྱི་གཞུང་འཛིན་ཚོགས་པའི་གི་ཆབ་སྲིད་ཚོགས་པ Conservative Party ཁོང་ཚོའི་གི་ལོ་འཁོར་ཚོགས་ཆེན་ཉིས་སྟོང་ཉི་ཤུ་རྩ་གསུམ་ག་ཅི་དེ་ནི་ད་ལྟ་དབྱིན་ཇི་ལུང་པ་གི་རྒྱལ་ས Manchester དེ་ལ་ཁོང་ཚོས་ཚོགས་ཡོད་རེད་དེ་ལ་ད་ང་ཚོ་བོད་དོན་སྐོར་ལ་དྲིལ་བསྒྲགས་གཅིག་ཡོང་ཡས་གི་ལས་འགུལ་གཅིག་བརྩམས་ཡིན་དོན་གཅོད་ལས་ཁུངས་ནས་གི་གཏམ་བཤད་གི་ལས་འགུལ་གཅིག་རིམ་པ་གཅིག་བསྒྲིགས་ཡིན་ཟླ་ཉིན་ང་ཚོས་གཅིག་བྱས་ཡོད་རེད་དེ་གཅིག། ང་ཚོ་ད་བོད་དོན་ག་ཇི་འདྲ་བའི་ན་གོ་ལམ་སང་ལམ་སང་ཅིག་དོན་འབྲས་སོན་ཡས་ད་དེ་འདྲའི་ལམ་སང་ཡོང་ཡས་ཅིག་ཡོད་མ་རེད་ད་འདི་ལོ་ད་རེ་ཤིག་ད་ངེས་ངེས་ད་དེ་ཚོ་ག་ཚོད་ཡོད་མེད་ལ་མ་ལྟོས་པར་ད་ང་ཚོས་ཅིག་བཤད་དེ་འདི་བཤད་ཡོད་བྱས་ཅིག་བྱས་པོ་བོ་ར། རྣམ་པ་ལྷན་རྒྱས་ཀྱིས་གསན་བཞིན་པ་འདི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ལས་རིམ་ཁག་རེད། རྒྱ་ནག་གིས་ཧི་མ་ལ་ཡ་བསྐོར་བའི་རྒྱལ་སྤྱིའི་མཉམ་ལས་ཀྱི་གླེང་སྟེགས་ཐེངས་གསུམ་པ་རྒྱ་གར་ཨ་རུ་ན་ཅལ་མངའ་སྡེ་དང་ཐག་ཉེ་བའི་བོད་ཉིང་ཁྲིར་བསྐོངས་དོན་ནི་རྒྱ་གར་ལ་བརྡ་ལན་སྤྲོད་ཆེད་ཡིན་པར་གནད་དོན་དབྱེ་ཞིབ་པས་ངོས་འཛིན་གནང་བའི་སྐོར་པ་སངས་ཚེ་རིང་ལགས་ཀྱིས་བཏང་བའི་གནས་ཚུལ་དེ་གསན་རོགས་གནང། འདི་ལོ་རྒྱ་ནག་གིས Trans Himalaya Forum ཧི་མ་ལ་ཡ་བསྐོར་བའི་རྒྱལ་སྤྱིའི་མཉམ་ལས་ཀྱི་གླེང་སྟེགས་ཐེངས་གསུམ་པ་དེ་བཞིན་རྒྱ་དཀར་ནག་གཉིས་བར་གྱི་རྩོད་གླེང་ཆེ་བའི་རྒྱ་གར་གྱི་ཨ་རུ་ནཱ་ཅལ་ས་ཁུལ་ནས་རྒྱང་ཐག་སྤྱི་ལེ་བརྒྱ་དང་དྲུག་ཅུ་སར་ཆགས་པའི་བོད་ཀྱི་ཉིང་ཁྲི་ས་གནས་སུ་འདི་ཚེས་བཞི་དང་ལྔ་བཅས་ཉིན་གཉིས་རིང་བསྐོང་ཚོགས་གནང་རྒྱུ་ཡིན་པ་དང་གླེང་སྟེགས་ཐོག་རྒྱ་ནག་གཙོས་པའི་པཱ་ཀི་སི་ཐན་ཨབ་གྷ་ནི་སི་ཐན་དང་སོག་པོ་བཅས་མཉམ་ཞུགས་གནང་རྒྱུ་ཡིན་འདུག་གནད་དོན་དེའི་ཐད་རྒྱ་གར་གྱི་རྒྱལ་ས་ལྡི་ལིར་རྟེན་གཞི་བྱས་པའི Observer Research Foundation ཉམས་ཞིབ་ལྟེ་གནས་ཁང་གི་རྒྱ་ནག་གི་གནད་དོན་ཐོག་ཉམས་ཞིབ་གནང་མཁན་སྐུ་ཞབས Kalpit Mankikar ལགས་ཀྱིས།

བཟང་པོའི་དམིགས་དོན་ཞིག་རེད་འདི་གསར་གཏོད་བྱེད་མཁན་ཡང་རྒྱ་ནག་ཆགས་ཀྱི་ཡོད་པ་རེད་ཡིན་ན་ཡང་རྒྱ་ནག་རྒྱལ་ཁབ་ནི་འཛམ་གླིང་ནང་གི་ཁོར་ཡུག་འབག་བཙོག་བཟོ་མཁན་མང་ཤོས་དེ་ཡིན་པ་ཚང་མས་ངོས་ལེན་བྱེད་ཀྱི་ཡོད་པ་རེད་ཧ་ལས་དགོས་པ་ཞིག་ལ་འདི་ལོའི་ཚོགས་འདུའི་བརྗོད་གཞི་ཡང་སྣོད་བཅུད་རྟེན་འབྲེལ་གྱི་རིག་གཞུང་དར་ཁྱབ་དང་ཁོར་ཡུག་སྲུང་སྐྱོབ་ཞེས་པ་དེ་རེད་འདུག། བརྗོད་གཞི་ཧ་ལས་པའི་ཡག་པོ་རེད་འདུག་ཡིན་ན་ཡང་དོན་དངོས་ཐོག་རི་བོ་ཧི་མ་ལ་ཡའི་ཐོག་ག་རེ་བྱུང་གི་ཡོད་པ་དེ་བཤད་རྒྱུ་གལ་ཆེན་པོ་རེད་གནད་དོན་གཉིས་ཀར་མི་མཚུངས་པ་ཆགས་ཀྱི་འདུག་འདས་པའི་ལོ་ཤས་ནང་རྒྱ་ནག་གཞུང་གིས་ཧི་མ་ལ་ཡའི་རི་རྒྱུད་སུ་འཛུགས་སྐྲུན་གྱི་ལས་གཞི་རྒྱ་ཆེ་སྤེལ་ནས་ཁོར་ཡུག་ཐོག་གནོད་སྐྱོན་ཤུགས་ཆེ་བཟོས་ཡོད་པ་རེད་ལ་ལྷག་པར་དུ་རྒྱ་ནག་གིས་ཆུ་མཛོད་མང་པོ་ཞིག་རྒྱག་ནས་དེའི་གྲངས་ཐོ་ཁ་གསལ་ཞིག་བརྗོད་ཀྱི་མེད་པ་རེད་རྒྱ་ནག་གི་ཚོགས་འདུའི་དམིགས་ཡུལ་དང་བྱ་སྤྱོད་གཉིས་ཀར་འགལ་ཟླ་ཆགས་ཀྱི་ཡོད་པ་རེད་ཅེས་གསུངས་ཀྱི་འདུག།

འདི་ནི་གཙོ་བོ་རྒྱ་ནག་བརྡ་ལན་སྤྲོད་རྒྱུར་ཡིད་ཆེས་བྱེད་མཁན་ཞིག་རེད་ལྷག་པར་དུ་ད་ལན་ཧི་མ་ལ་ཡ་སྐོར་བའི་རྒྱལ་སྤྱིའི་མཉམ་ལས་ཀྱི་གླེང་སྟེགས་དེ་ཨ་རུ་ན་ཅལ་མངའ་སྡེའི་ཉེ་འདབས་སུ་ཆགས་པའི་བོད་ཉིང་ཁྲི་ས་གནས་སུ་ཚོགས་དོན་གཙོ་བོ་ནི་རྒྱ་གར་ལ་བརྡ་ལན་སྤྲོད་རྒྱུའི་ཆེད་དུ་དང་ས་ཁུལ་དེ་དག་རྒྱ་ནག་ལ་བདག་དབང་ཡོད་ལུགས་རྒྱལ་སྤྱིའི་ཐོག་གསལ་སྟོན་བྱ་རྒྱུའི་ཆེད་དུ་ཡིན་པ་རེད་དོན་དངོས་ཐོག་ཨ་རུ་ན་ཅལ་ནི་རྒྱ་གར་གྱི་ཁ་བྲལ་ཐབས་མེད་པའི་མངའ་ཁུལ་ཞིག་རེད་ཅེས་གསུང་གི་འདུག་ཡང་སྐུ་ཞབས་ཀལ་པིད་མན་ཀི་ཀར་ལགས་ཀྱིས་མུ་མཐུད་གསུང་དོན་དུ།

རྒྱ་དཀར་ནག་གཉིས་བར་རྩོད་རྙོག་ཡོད་སའི་ས་ཁུལ་གྱི་ཉེ་འདབས་སུ་དེ་ལྟ་བུའི་ཚོགས་འདུ་སྐོང་ཚོགས་གནང་པ་དེ་རྒྱ་གར་ལ་བརྡ་ལན་ཞིག་བཏང་པ་དང་ཨ་རུ་ན་ཅལ་གྱི་ས་ཁུལ་རྒྱ་ནག་ལ་བདག་དབང་ཡོད་ལུགས་སྟོན་རྒྱུའི་ཆེད་དུ་རེད་ཅེས་གསུང་གི་འདུག་རྒྱ་གར་དང་རྒྱ་ནག་གཉིས་བར་ས་མཚམས་ཀྱི་ཐད་མུ་མཐུད་རྩོད་རྙོག་ཆེན་པོ་ཡོད་ལ་རྒྱ་ནག་གིས་རྒྱ་གར་མངའ་ཁོངས་ཨ་རུ་ན་ཅལ་གྱི་ས་ཁོངས་དེ་དག་བོད་ལྷོ་རྒྱུད་ཀྱི་ས་ཁུལ་ཞེས་འབོད་བཞིན་པ་དང་འདི་ལོ་རྒྱ་གར་ཨ་རུ་ན་ཅལ་མངའ་སྡེའི་ས་ཆ་བཅུ་གཅིག་གི་མིང་གསར་བཟོ་བྱས་པར་རྒྱ་གར་ཕྱི་སྲིད་ལས་ཁང་ནས་མཐའ་གཅིག་ཏུ་ངོ་རྒོལ་དང་སྐྱོན་བརྗོད་བྱས་འདུག་ཧི་མ་ལ་ཡ་སྐོར་བའི་རྒྱལ་སྤྱིའི་མཉམ་ལས་ཀྱི་གླེང་སྟེགས་དེ་བཞིན་ཐོག་མར་ཕྱི་ལོ་ཉིས་སྟོང་བཅོ་བརྒྱད་ལོར་འགོ་འཛུགས་གནང་པ་ཞིག་ཡིན་འདུག་དེ་འཛུགས་དགོས་པའི་དམིགས་ཡུལ་གཙོ་བོ་ནི་ཧི་མ་ལ་ཡའི་རི་རྒྱུད་ཁུལ་གྱི་རྒྱལ་ཁབ་ཕན་ཚུན་ཁ་ཡོད་ལག་ཡོད་ཀྱི་མཉམ་ལས་ཀྱི་ནུས་པ་སྤུངས་རྒྱུའི་ཆེད་དུ་དང། ས་བབ་གནས་སྟངས་ཀྱི་འབྲེལ་ལམ་ཡོང་རྒྱུ་དང་ཁོར་ཡུག་སྲུང་སྐྱོབ་དང་སྣོད་བཅུད་རྟེན་འབྲེལ་གྱི་ཉར་ཚགས་དང་རིག་གཞུང་འབྲེལ་ལམ་སོགས་ཡིན་པ་རེད་འདུག་ཅེས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་པ་སངས་ཚེ་རིང་གིས་གནས་ཚུལ་སྙན་སྒྲོན་ཞུ་གི་ཡོད།
ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་གསར་འགྱུར་ཁག་མུ་མཐུད་ནས་སྙན་སྒྲོན་ཞུ་གི་ཡིན།
ཨོ་སི་ཁྲོ་ལི་ཡའི་གྲོས་ཚོགས་ཀྱི་འཐུས་མི་ཁག་ཅིག་གིས་ཐའེ་ཝན་གྱི་སྲིད་འཛིན་ལྕམ་ཚའེ་དབྱིན་ཝན་དང་མཇལ་འཕྲད་གནང་བ་དེར། རྒྱ་ནག་གིས་ཨོ་སི་ཁྲོ་ལི་ཡའི་སྲིད་བློན་ཨན་ཐོ་ནི་ཨལ་སྦེ་ནེ་སི་མཆོག་ལ་ཉེན་བརྡ་བཏང་ཡོད་པ་རེད་འདུག། དེ་ཡང་ཨོ་སི་ཁྲོ་ལི་ཡའི་གྲོས་ཚོགས་ཀྱི་འཐུས་མི་སྐུ་ཞབས Josh Wilson དང་སྐུ་ཞབས Paul Fletcher རྣམ་གཉིས་གཙོས་གྲོས་ཚོགས་ཀྱི་འཐུས་མི་བརྒྱད་ཡིས་ད་ཐེངས་ཀྱི་ཐའེ་ཝན་གཞུང་དོན་གྱི་ཕྱོགས་བསྐྱོད་དེས་རྒྱ་ནག་དང་ཨོ་སི་ཁྲོ་ལི་ཡའི་འབྲེལ་བའི་གནས་བབ་དེར་ཉེན་ཚབས་བཟོས་ཡོད་ལུགས་དང། ཐའེ་ཝན་གྱི་གནད་དོན་དེ་བེད་སྤྱོད་བཏང་ནས་རྒྱལ་སྤྱིའི་དོ་སྣང་སླེབས་བཅུག་ཐབས་ཤིག་དང། སྲིད་དོན་གྱི་ཁེ་ཕན་ལེན་ཐབས་ཤིག་ཡིན་པའི་སྐོར། རྒྱ་ནག་གཞུང་འབྲེལ་གྱི་དབྱིན་ཡིག་གསར་ཤོག Global Times ཞེས་པ་དེས་སྐྱོན་བརྗོད་བྱས་ཡོད་པ་རེད་འདུག་ཨོ་སི་ཁྲོ་ལི་ཡའི་ངལ་རྩོལ་ཚོགས་པའི་གྲོས་ཚོགས་འཐུས་མི་སྐུ་ཞབས Josh Wilson ཡིས་ཐའེ་ཝན་གྱི་སྲིད་འཛིན་ལྕམ Tsai Ing-wen མཆོག་ལ་ཨོ་སི་ཁྲོ་ལི་ཡ་དང་ཐའེ་ཝན་བར་གྱི་ཚོང་དོན་གྱི་འབྲེལ་ལམ་ཡར་རྒྱས་གཏོང་རྒྱུ་མ་ཟད་ཁོར་ཡུག་ལ་མི་གནོད་པའི་ནུས་ཤུགས་འདོན་སྤེལ་དགོས་མཁོ་ཧ་ཅང་གི་ཆེ་བའི་གཏེར་དངོས་ཁག། ཤེས་ཡོན་དང། ཁོར་ཡུག་དང་ཡུལ་སྐོར་སྤྲོ་འཆམ་དང་འབྲེལ་བའི་འབྲེལ་ལམ་ཤུགས་ཏུ་ཆེ་རུ་གཏོང་རྒྱུའི་སྐོར་གསུངས་ཡོད་པ་རེད་འདུག་ལྕམ་ཚའེ་ཝེན་མཆོག་གིས་ཨོ་སི་ཁྲོ་ལི་ཡའི་ངོས་ནས་ཐའེ་ཝན་མཚོ་ཁའི་ཞི་བདེ་བརྟན་ལྷིང་དང། ཐའེ་ཝན་རྒྱལ་སྤྱིའི་ཚོགས་སྡེ་ཁག་ནང་ཞུགས་རྒྱུར་རྒྱབ་སྐྱོར་གནང་བར་ཐུགས་རྗེ་ཆེ་ཞུས་གནང་ཡོད་པ་རེད་འདུག། ཉེ་བའི་དུས་སྐབས་ཨོ་སི་ཀྲུ་ལི་ཡས་ཐའེ་ཝན་གྱི་སྲིད་བྱུས་ཐོག་འགྱུར་བ་བཏང་གནང་ནས། ཐའེ་ཝན་ནང་ཡོད་པའི་ཨོ་སི་ཀྲུ་ལི་ཡའི་གཞུང་གི་ལས་ཁུངས་ནང་དྲག་པོའི་འཐབ་ཇུས་ཀྱི་འགན་འཛིན་ཞེས་པའི་གོ་གནས་ཤིག་གསར་འཛུགས་དང། ཨོ་སི་ཀྲུ་ལི་ཡའི་གཞུང་གི་སྐུ་ཚབ་རྣམ་པ་དང་ཐའེ་ཝན་གྱི་སྲིད་འཛིན་ལྕམ་ཚའེ་དབྱིན་ཝན་མཆོག་དང་མཇལ་འཕྲད་གནང་བའི་འདྲ་པར་ཁག་འགྲེམས་སྤེལ་བྱས་ཆོག་པ་བཟོས་གནང་ཡོད་པ་རེད་འདུག།
ཨོ་སི་ཀྲུ་ལི་གྲོང་ཁྱེར་མེལ་སྦོར་ནང་རྟེན་གཞི་བྱས་པའི Chinese Tibetan Civil Exchange Promotion Association ཞེས་རྒྱ་བོད་ཚོགས་པ་དང་རྒྱ་རིགས་དམངས་གཙོའི་ལས་འགུལ་བ་དང་རྒྱ་ནག་ན་གཞོན་གསར་པའི་དམངས་གཙོའི་ཚོགས་པ་ཨོ་སི་ཀྲུ་ལི་དང་ནིའུ་ཛི་ལན་ཁུལ་གྱི་ན་གཞོན་དམངས་གཙོའི་ཚོགས་པ་བཅས་མཉམ་འབྲེལ་གྱི་གོ་སྒྲིག་འོག་སྤྱི་ཟླ་དགུ་པའི་ཚེས་སུམ་ཅུ་ཉིན་རྒྱ་ནག་གི་སྟོན་དཀྱིལ་དུས་སྟོན་གྱི་ཉིན་མོར་ཨོ་སི་ཀྲུ་ལིའི་རྒྱལ་ས་ཁེན་བྷེ་ར་ནང་རྟེན་གཞི་བྱས་པའི་བོད་ཀྱི་སྐུ་ཚབ་དོན་གཅོད་ཁང་གི་རྒྱ་རིགས་འབྲེལ་མཐུད་པ་ཟླ་བ་བཟང་མོ་ལགས་ཀྱིས་མཉམ་ཞུགས་གནང་ཡོད་འདུག། གཞན་ཡང་དྲ་ཐོག་ནས་ཨོ་སི་ཏྲེ་ལི་ཡའི་བོད་ཀྱི་སྐུ་ཚབ་དོན་གཅོད་ཀརྨ་སེང་གེ་ལགས་དང་སིད་ནི་བོད་རྒྱ་མཛའ་འབྲེལ་མཐུན་ཚོགས་ཀྱི་ཚོགས་གཙོ་ཀྲང་ཏོ་ཏོ་དང་ཨོ་སི་ཏྲེ་ལི་ཡ་དང་ནིའུ་ཛི་ལན་གནས་སྡོད་རྒྱ་ནག་དམར་ཤོག་ཚོགས་པའི་བཙན་གནོན་མྱངས་མྱོང་མཁན་གྱི་ཚོགས་པའི་ཚོགས་གཙོ་དགེ་རྒན་ཆེན་མོ་ཧྥང་ཁྲུང་དབྱི་དང་རྒྱ་ནག་དམངས་གཙོའི་མཐུན་ཚོགས་ཀྱི་ཚོགས་གཙོ་ཅིན་ཆིང་བཅས་ཀྱིས་ཐེངས་འདིའི་དུས་སྟོན་ལ་མཉམ་ཞུགས་གནང་ཡོད་འདུག། སྐབས་དེར་ཨོ་སི་ཏྲེ་ལི་ཡའི་བོད་ཀྱི་སྐུ་ཚབ་དོན་གཅོད་ཀརྨ་སེང་གེ་ལགས་ཀྱིས་ཨོ་སི་ཏྲེ་ལི་ཡའི་ནང་ཡོད་པའི་རྒྱ་རིགས་གྲོགས་པོ་ཚང་མར་འཚམས་འདྲི་ཞུས་པ་དང་སྦྲགས་བོད་དོན་ལ་རྒྱབ་སྐྱོར་གནང་བར་ཐུགས་རྗེ་ཆེ་ཞུས་པ་དང་རྒྱ་བོད་མི་དམངས་གཉིས་དབར་གྱི་མཛའ་མཐུན་གྱི་འབྲེལ་བར་ཤུགས་སྣོན་རྒྱག་རྒྱུ་དང་རྒྱ་རིགས་རྣམས་ནས་བོད་ཀྱི་གནད་དོན་གསལ་པོ་རྟོགས་སླད་ཕན་ཚུན་འབྲེལ་ལམ་བཟང་དུ་གཏོང་རྒྱུ་གལ་འགངས་ཆེན་པོ་ཡིན་པ་ནན་བཤད་གནང་ཡོད་འདུག་གཞི་རྩའི་སྟོན་དཀྱིལ་དུས་སྟོན་ནི་རྒྱ་མི་རིགས་ཀྱི་རིག་གཞུང་ཁྲོད་དར་རྒྱས་དང་འཆམ་མཐུན། མཐུན་སྒྲིལ་བཅས་མཚོན་གྱི་ཡོད་པའི་རྟེན་འབྲེལ་གྱི་བྱེད་སྒོ་གལ་ཆེན་ཞིག་ཡིན་པ་དང་དེ་ནི་རྒྱ་མི་རིགས་ཀྱི་ལོ་གསར་ལྟར་ཚང་མས་དགའ་མོས་བྱེད་པའི་ཉིན་མོ་ཞིག་ཡིན་ཞིང་དེ་ཡང་ཟླ་མཆོད་དུས་ཆེན་ཞེས་ཀྱང་འབོད་དེ་དུས་ཆེན་གྱི་མཚན་མོའི་ཟླ་བ་ནི་ལོ་གཅིག་ནང་ཆེས་ཕུན་སུམ་ཚོགས་པ་དང་བཀྲག་མདངས་འཚེར་བ་ཞིག་ཡིན་པར་ངོས་འཛིན་བྱེད་ཀྱི་ཡོད་འདུག།
ཨི་ཊ་ལི་རྒྱལ་ཁབ་ཀྱི་སྐོར་སྲུང་བས་རྒྱ་མིའི་ནག་ཅན་གྱི་དངུལ་གཏོང་ལེན་བྱེད་མཁན Ndrangheta ཞེས་པ་དེ་ཚུད་པའི་ནག་ཅན་གྱི་རུ་ཚོགས་ཁག་གི་མི་གྲངས་སུམ་ཅུ་སོ་གསུམ་འཛིན་བཟུང་དོ་དམ་བྱས་ཡོད་པ་རེད་འདུག། ཨི་ཊ་ལིའི་རྒྱལ་ས་རོམ་གྱི་སྐོར་སྲུང་བའི་འགོ་ཁྲིད Francesco Ruis ཞུ་བས Reuters གསར་འགྱུར་ལས་ཁང་ལ་གོང་ཞུས། Ndrangheta ཞེས་པའི་རྒྱ་མིའི་རུ་ཚོགས་དེ་དང་རྒྱ་མིའི་རུ་ཚོགས་གཞན་ཁག་དབར་གྱི་ནག་ཅན་གྱི་དངུལ་མ་གནས་དེ། Euro ས་ཡ་ལྔ་བཅུ་ལྷག་ཐོན་པ་དེ། ཕྱི་ལོ་ཉིས་སྟོང་ཉི་ཤུ་ལོ་ནས་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཉིས་བར་ཞིབ་འཇུག་གི་གྲུབ་དོན་དང་དེ་ཡང་བརྒྱ་ཆ་ཉི་ཤུ་ལས་ཆགས་ཀྱི་མེད་པའི་སྐོར་གསུངས་ཡོད་པ་རེད་འདུག་ཉེ་བའི་དུས་སྐབས་ཞིབ་འཇུག་གི་གྲུབ་དོན་ནང་ཨི་ཊ་ལི་ནང་རྒྱ་མིའི་ཐ་མག་ཉལ་ཐག་འཚོང་རྒྱུའི་ལས་དོན་སྤེལ་མཁན་ཚོས་རྒྱ་ནག་ལ། དངུལ་གཏོང་ཆེད་ཁྲིམས་འགལ་གྱི་དངུལ་གཏོང་ལེན་བྱེད་མཁན་ཁག་བེད་སྤྱོད་གཏོང་གི་ཡོད་པ་ཤེས་རྟོགས་བྱུང་ཡོད་པ་རེད་འདུག་ད་ཐེངས་ཀྱི་ཨི་ཊ་ལིའི་རྒྱལ་ས་ནང་གི་རྒྱ་མིའི་ནག་ཅན་གྱི་དངུལ་གཏོང་ལེན་གྱི་ལས་དོན་དེ་རྒྱ་མིའི་གྱོན་གོས་དང། དེང་རབས་ཀྱི་དངོས་ཆས་ཕྱི་འཚོང་དང་ནང་འདྲེན་བྱེད་ཡུལ་གྱི་ས་གནས། Esquilino། ཞེས་པ་དེ་ནས་ཐོན་ཡོད་པ་རེད་འདུག་གོང་ཞུས་ཀྱི་ས་གནས་དེ་ནས་ནག་ཅན་གྱི་དངུལ་བསྡུ་ལེན་བྱེད་པ་དེ་དག་རྒྱ་ནག་གི་ས་ཕྱོགས་གང་སར་བཏང་ནས་རྩད་གཅོད་རྩད་གཅོད་བྱེད་ཡུལ་མེད་པ་ཞིག་ཆགས་ཡོད་པ་རེད་འདུག་ད་ཐེངས་ཀྱི་ཨི་ཊ་ལི་རྒྱལ་ཁབ་ནང་རྒྱ་མིའི་ནག་ཅན་པ་ཚོས་དངུལ་ཁྲིམས་འགལ་ཐོག་རྒྱ་ནག་ལ་གཏོང་བའི་ཞིབ་འཇུག་གི་ལས་དོན་དེ། དེ་སྔོན། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཅིག་ལོར Europol Joint། Investigation Team། ཞེས་པའི་ཡུ་རོབ་ཀྱི་སྐོར་སྲུང་བའི་ཞིབ་འཇུག་གི་ཚན་པ་དེས། ད་ལན་མཐུད་ཕྱོགས་ཀྱི་མཉེན་ཆས་ནང་སྐད་ཆ་ཆེ་ཆུང་ཁག་ལ་ཉན་པ་ནས་ཕན་ཐོགས་བྱུང་ཡོད་པ་རེད་འདུག། རྒྱ་གར་རྒྱ་མཚོའི་ནང་དུ་ཆགས་པའི་གླིང་ཕྲན་རྒྱལ་ཁབ Maldives ཡི་སྲིད་འཛིན་གྱི་རྒྱལ་ཡོངས་འོས་བསྡུའི་ནང་ཕྱོགས་འགལ་ཚོགས་པའི་འོས་མི་སྐུ་ཞབས Mohammad Muizzu འོས་བསྡུའི་རྒྱལ་ཁ་ཐོབ་པ་དེས་ཡུལ་གྲུ་དེ་བཞིན་སྲོལ་རྒྱུན་དུ་རྒྱ་གར་གྱི་ཕྱག་སྦྲེལ་གྱི་རྒྱལ་ཁབ་ཞིག་ཡིན་ཀྱང་ད་ཆ་རྒྱ་ནག་གི་ཕྱོགས་སུ་འགྲོ་སྲིད་པའི་གནས་ཚུལ་འདུག་གླིང་ཕྲན་རྒྱལ་ཁབ་མཱལ་དིབ་ཡིས་ཉེ་སྐོར་གླིང་ལག་ཁག་གི་ཐོག་འགྲེམས་འཇོག་བྱས་པའི་རྒྱ་གར་གྱི་དམག་མི་རྣམས་ཕྱིར་ཕུད་གཏོང་རྒྱུ་ཡིན་ལུགས་བརྗོད་འདུག་གོང་གི་སྲིད་འཛིན་ཨེབ་ར་ཧིམ་མོ་ཧ་མད་སོ་ལི་ཡིས་རྒྱ་གར་དང་ལྷན་དུ་འབྲེལ་བ་བཟང་དུ་བཏང་བའི་གནས་སྟངས་དེ་ད་ཆ་འགྱུར་བ་ཕྱིན་ནས་སླད་ཕྱིན་མཱལ་དིབ་ཡིས་རྒྱ་ནག་དང་འབྲེལ་བ་ཤུགས་ཆེ་རུ་འགྲོ་སྲིད་པའི་གནད་དོན་དབྱེ་ཞིབ་པ་ཚོས་ཚོད་དཔག་གནང་གི་འདུག། རྒྱ་གར་གྱི་འབྲས་ལྗོངས་མངའ་སྡེའི་ནང་ཆར་ཆུ་ཆེན་པོ་བཏང་བའི་དབང་གིས་ཆུ་ལོག་གིས་རྒྱ་གར་གྱི་དམག་མི་གྲངས་ཉི་ཤུ་རྩ་གསུམ་གར་སོང་ཆ་མེད་དུ་གྱུར་ཡོད་པ་རེད་འདུག་རྒྱ་གར་གྱི་དྲག་པོའི་དཔུང་དམག་གིས་བརྙན་ཐུང་ཞིག་ཕྱིར་འདོན་བྱས་པའི་ནང། ནགས་ཚལ་ཁེངས་པའི་རོང་སྟེང་ཞིག་གི་ནང་ཆར་ཆུ་ཆེན་པོ་རྒྱུག་པ། བགྲོད་ལམ་ཁག་ཆུས་ཁྱེར་བ་དང་གློག་གི་གདུང་མ་ཁག་ཆུས་ཁྱེར་བ་བཏོན་ཡོད་པ་རེད་འདུག་ཡང། རྒྱ་གར་གྱི་དྲག་པོའི་དཔུང་དམག་གིས་སྤྱི་བསྒྲགས་ཤིག་སྤེལ་བ་དེའི་ནང། འབྲས་ལྗོངས་ཀྱི་བྱང་ངོས་ཀྱི་ལྷོ་ནག་གི་མཚོ་དེར་གློ་བུར་དུ་སྤྲིན་པ་གས་གཏོར་བྱུང་བའི་རྐྱེན་གྱིས། Teesta རྒྱུག་ཆུར་ཆུ་ལོག་བྱུང་ནས་དམག་མི་གྲངས་ཉི་ཤུ་རྩ་གསུམ་གར་སོང་ཆ་མེད་དུ་གྱུར་བ་དང། སྣུམ་འཁོར་ཁག་ཅིག་འདམ་ནང་ལྷུང་བ་དང། གར་སོང་ཆ་མེད་དུ་གྱུར་བའི་དམག་མི་རྣམས་འཚོལ་ཞིབ་ཀྱི་ལས་དོན་གཉེར་བཞིན་ཡོད་ཅེས་སྤྱི་བསྒྲགས་དེའི་ནང་བཀོད་ཡོད་པ་རེད་འདུག། འབྲས་ལྗོངས་ཀྱི་ལྷོ་ནག་མཚོ་དེ། འཛམ་གླིང་ནང་གི་རི་བོ་མཐོ་ཤོས་གསུམ་པ། གངས་ཆེན་མཛོད་ལྔའི་གཤམ་གྱི་འཁྱགས་རོམ་གྱི་སར་ཆགས་ཡོད་པ་རེད་འདུག་རེས་གཟའ་ལྷག་པ་ཉིན་ས་གནས་ཀྱི་གསར་འགྱུར་ལས་ཁང་ཁག་གིས་ཁུལ་དེའི། སིང་གཏམ་ཞེས་པའི་གྲོང་ཚོའི་ནང་སྡོད་ཁང་ཆུས་ཁྱེར་བའི་དབང་གིས། ཞི་བའི་མི་སེར་གསུམ་གྱི་ཕུང་པོ་རྙེད་སོན་བྱུང་བའི་སྐོར་གནས་ཚུལ་ནང་བཀོད་ཡོད་པ་རེད་འདུག། འབྲས་ལྗོངས་ཀྱི་མངའ་སྡེ་དེ་ནི་བལ་ཡུལ་དང་བོད་ཀྱི་ས་མཚམས་ཀྱི་ས་ཁུལ་ཞིག་ཆགས་ཀྱི་ཡོད་སྟབས། རྒྱ་གར་དང་རྒྱ་ནག་རྒྱལ་ཁབ་གཉིས་ཀའི་དྲག་པོའི་དཔུང་དམག་མང་དག་ཅིག་འགྲེམས་འཇོག་བྱས་ཡོད་པ་རེད་འདུག་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཅིག་ལོར་འབྲས་ལྗོངས་ཀྱི། Nakula། ཞེས་པའི་ལ་དེར། རྒྱ་གར་དང་རྒྱ་ནག་གི་དམག་མིའི་བར་གདོང་ཐུག་བྱུང་ནས་ཕྱོགས་ཕན་ཚུན་གཉིས་ཀའི་དམག་མིར་རྨས་སྐྱོན་བྱུང་བའི་གནས་ཚུལ་བྱུང་ཡོད་པ་རེད་འདུག།

ད་ལྟ་རྣམ་པ་ལྷན་རྒྱས་ཀྱིས་གསན་བཞིན་པ་འདི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ལས་རིམ་ཁག་རེད། Australia བོད་དོན་ལྷན་ཚོགས་ཀྱིས་བཞུགས་སྒར་དུ་གཟིགས་སྐོར་དང་བོད་དོན་འཐབ་རྩོད་དང་འཚོ་བའི་གནས་སྟངས་སོགས་ལ་རྒྱུས་ལོན་རྟོག་ཞིབ་གནང་ཡོད་པའི་སྐོར་བློ་བྷེ་ལགས་ཀྱིས་བཏང་བའི་གནས་ཚུལ་དེ་གསན་རོགས་གནང།
Australia གི་བོད་དོན་ལྷན་ཚོགས་སམ་བོད་དོན་རྒྱབ་སྐྱོར་ཚོགས་པ་གི་སྣེ་ཁྲིད་གནང་ནས་ཉི་མ་བཅུ་གཅིག་གི་རིང་འོག་གླིང་གི་ཡུལ་མི་ཁག་གཅིག་བཙན་བྱོལ་བོད་མིའི་ཆོས་སྲིད་ཀྱི་ལྟེ་གནས་བཞུགས་སྒར་རྡ་རམ་ས་ལར་གཟིགས་སྐོར་དུ་ཁྲིད་དེ། བོད་མིའི་སྒྲིག་འཛུགས་ཀྱི་འགོ་ཁྲིད་ཚོར་མཇལ་འཕྲད་དང་ལྷན་ཁང་དང་ལྟེ་གནས་ཁག་ལ་གཟིགས་ཞིབ། བཙན་བྱོལ་བོད་མི་ཚོ་གི་འཚོ་བའི་རོལ་སྟངས་དང་བོད་དོན་འཐབ་རྩོད་ལ་རྒྱུས་ལོན་སོགས་གནང་བཞིན་པ་ཡིན་པས། སྤྱི་ཟླ་བཅུ་བ་གི་ཚེས་པ་བཞི་གི་ཉི་མ་ཁོང་ཚོས་བོད་ཀྱི་སྨན་རྩིས་ཁང་དུ་རྟོག་ཞིབ་གནང་སྐབས། འོག་གླིང་བོད་དོན་ལྷན་ཚོགས་ཀྱི་ཚོགས་གཙོ་ཛོའི་སྦེ་ཏི་ཧྥོར་ཏི་ལགས་ནས། ཁོ་ཚོས་འོག་གླིང་གི་ཡུལ་མི་ཁག་གཅིག་ཁྲིད་ཡོང་ནས་བོད་མིའི་རང་དབང་འཐབ་རྩོད་ལ་རྒྱུས་ལོན་གནང་བཅུག་གི་ཡོད་ཅེས་འདི་གའི་རླུང་འཕྲིན་ཁང་ལ་འགྲེལ་བརྗོད་གནང་གི་འདུག། འོག་གླིང་གི་བོད་དོན་ལྷན་ཚོགས་ནི་བོད་དོན་རྒྱབ་སྐྱོར་ཚོགས་པ་ཟིག་སྟེ། བོད་མིའི་རང་དབང་དང་ཐོབ་ཐང་གི་ཆེད་དུ་ལས་དོན་སྒྲུབ་ཀྱི་ཡོད་པས།

བཞུགས་སྒར་དུ་ཡོང་སྟེ་བོད་ཀྱི་ཆོས་དད་རིག་གཞུང་གོམས་གཤིས་ལ་ངེས་ཤེས་གཏིང་ཟབ་རྙེད་པ་མ་ཟད། དེ་རིང་ཞོགས་པར་གོང་ས་མཆོག་གི་བཀའ་དབང་ཞུ་རྒྱུའི་སྐལ་བ་ལྡན་པ་ནི་ང་ཚོ་བསོད་ནམས་ཆེན་པོར་ཚོར་སོང་བ་བཅས། མདོར་ན་ས་ཆ་འདིར་ཉམས་མྱོང་གང་བྱུང་བར་བརྟེན་ནས་ང་རང་ཧ་ཅང་སྐྱིད་པོ་བྱུང་ཞེས་འགྲེལ་བརྗོད་གནང་གི་འདུག་གཞན་ཡང་འོག་གླིང་གི་རྒྱལ་ས་ཁེན་བྷེ་ར་གྲོང་ཁྱེར་ནས་ཡིན་པ་ཇེ་མོ་རན་ལགས་ནས།

ཉམས་མྱོང་དམིགས་བསལ་དང་བོད་ཀྱི་གནས་བབ་དང་རིག་གཞུང་གི་སྐོར་ལ་རྒྱུས་ལོན་གྱི་གོ་སྐབས་ཡག་ཤོས་ཟིག་ཡིན་པར་བརྟེན། བོད་ནང་གནས་ཚུལ་ཅི་བྱུང་དང་འབྱུང་བཞིན་པ་གང་འཚམ་ཡག་ཤོས་ཤེས་སོང་ན། འོག་གླིང་དུ་ཕྱིར་ལོག་གིས་བོད་དོན་གྱི་སྐོར་ལ་གང་ཐུབ་རྒྱབ་སྐྱོར་ཐུབ་རེ་ཡོད་པ་འགྲེལ་བརྗོད་གནང་སོང། Australia གི་བོད་དོན་ལྷན་ཚོགས་ཀྱིས་འདས་པའི་ལོ་བཅུ་ཐམ་པ་གི་རིང་ལོ་རེ་བཞིན་བོད་དོན་གོ་རྟོགས་སྤེལ་ཆེད། བཞུགས་སྒར་དུ་གཟིགས་སྐོར་ཚར་རེ་གནང་རྒྱུ་གོ་སྒྲིག་ཞུས་ཡོད་པའི་ཁར། བོད་དོན་རྒྱབ་སྐྱོར་ཚོགས་པ་དེས་ད་ལྟ་བོད་ནང་བོད་ཕྲུག་ས་ཡ་གཅིག་ལྷག་བཅའ་སྡོད་སློབ་གྲྭར་འཇུག་བཞིན་པར་ངོ་རྒོལ་ལས་འགུལ་དང། ཨོ་སི་ཁྲི་ལི་ཡ་གཞུང་གིས་འབྱུང་འགྱུར་གོང་ས་མཆོག་གི་ཡང་སྲིད་ལ་རྒྱ་ནག་གིས་ངོས་འཛིན་བྱས་ཚེ་དེ་ལ་ངོ་རྒོལ་ཡོང་ཐབས། བོད་ནང་ཁོར་ཡུག་སྲུང་སྐྱོབ་ལ་རྒྱབ་སྐྱོར་ཡོང་ཐབས་སོགས་ཀྱི་བོད་དོན་ལས་འགུལ་སྤེལ་བཞིན་པ་རེད། བཞུགས་སྒར་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་བློ་བྷེ་ཡིན།
གསར་འགྱུར་དང་འབྲེལ་བའི་ལེ་ཚན་ནང་རྒྱ་ནག་གིས། རྣམ་པ་འདྲ་མིན་ཐོག་ལོ་རྗེས་མའི་ཕྱི་ཟླ་དང་པོའི་ནང་བྱེད་རྒྱུའི་ཐའེ་ཝན་གྱི་སྲིད་འཛིན་གྱི་རྒྱལ་ཡོངས་འོས་བསྡུ་ཆེན་མོར་ཐེ་བྱུས་བྱ་བཞིན་པའི་དམིགས་ཡུལ་དང། རྒྱ་ནག་གི་བྱ་སྤྱོད་དེས་ཐའེ་ཝན་མི་དམངས་ལ་ཤུགས་རྐྱེན་ཇི་ཙམ་ཐེབས་མིན་སོགས་ཀྱི་ཐད། བོད་དང་རྒྱ་ནག་གི་གནད་དོན་དབྱེ་ཞིབ་པ་སངས་རྒྱས་སྐྱབས་ལགས་དང། ཀུན་དགའ་བཀྲ་ཤིས་ལགས་སུ་ཚེ་དབང་དངོས་གྲུབ་ལགས་ཀྱིས་བཀའ་འདྲི་ཞུས་ནས་ཕྱོགས་སྒྲིག་ཞུས་པ་ཞིག་གསན་རོགས་གནང།
རྒྱ་ནག་གི་དམག་དོན་གནོན་ཤུགས་དང་གསར་འགྱུར་རྫུན་མ་བཟོ་བ། དེ་བཞིན་མང་ཚོགས་ཀྱི་བསམ་ཚུལ་བསྡུ་རུབ་ཀྱི་ཐོག་ལ་གཡོ་བྱུས་བྱ་བཞིན་པ་སོགས་རྣམ་པ་འདྲ་མིན་གྱི་ཐོག་ནས་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ལོའི་ཕྱི་ཟླ་དང་པོའི་ནང་གནང་རྒྱུའི་ཐའེ་ཝན་གྱི་རྒྱལ་ཡོངས་སྲིད་འཛིན་གྱི་འོས་བསྡུར་ཐེ་ཇུས་བྱེད་ཀྱི་འདུག་ཞེས་ཐའེ་ཝན་གྱི་རྒྱལ་ནང་བདེ་སྲུང་ལས་ཁང་གི་གཙོ་འཛིན། Tsai Ming Yen། ལགས་ཀྱིས་གསུངས་བཞག་དེ་བཞིན་ཁོང་གིས་རྒྱ་ནག་གཞུང་གིས་ཐའེ་ཝན་ནི་རྒྱ་ནག་གི་ཆ་ཤས་ཤིག་ཡིན་པ་བཤད་བཞིན་པའི་ཐོག་ཐའེ་ཝན་གྱི་རྒྱལ་ཡོངས་འོས་བསྡུའི་མཇུག་འབྲས་སུ། རྒྱ་ནག་ལ་རྒྱབ་སྐྱོར་བྱེད་མཁན་འོས་མི་ཞིག་ལ་འོས་ཤོག་ཐོབ་ཐབས་སུ། རྒྱ་ནག་གི་དམག་དོན་གནོན་ཤུགས་དང་དཔལ་འབྱོར་བཙན་སྡིགས་གནས་ཚུལ་རྫུན་བཟོ་ཐའེ་ཝན་མི་མང་ལ་དམག་དང་ཞི་བདེའི་འདེམས་ཀ་བྱ་དགོས་པའི་ཞེད་སྣང་སྐུལ་བ་སོགས་རྣམ་པ་འདྲ་མིན་གྱི་སྒང་ནས་རྒྱལ་ཡོངས་འོས་བསྡུར་བར་ཆད་བཟོ་ཐབས་བྱེད་ཀྱི་ཡོད་སྟབས། ང་ཚོས་སྔ་ས་ནས་དོ་སྣང་ཆེན་པོ་བྱ་དགོས་པ་རེད་ཅེས་ཁོང་གིས་ཐའེ་ཝན་གྲོས་ཚོགས་ཀྱི་ཚོགས་ཆུང་ལ་གསུངས་བཞག། ཡུ་རོབ་ཀྱི་ཡུལ་གྲུ་སི་པེན་ནང་བཞུགས་མཁན། བོད་དང་རྒྱ་ནག་ཐོག་ཉམས་ཞིབ་གནང་མཁན་སངས་རྒྱས་སྐྱབས་ལགས་ཀྱིས་ཀྱང། རྒྱ་ནག་གཞུང་གིས་ཐའེ་ཝན་གྱི་སྲིད་འཛིན་འོས་བསྡུའི་ཐོག་རྣམ་པ་འདྲ་མིན་གྱི་ལམ་ནས་ཐེ་བྱུས་བྱ་བཞིན་པའི་དམིགས་ཡུལ་གཙོ་བོ་དེ་ནི། རྒྱ་ནག་གི་མཐུན་ཕྱོགས་ཐའེ་ཝན་གོ་མིན་ཏང་ཚོགས་པའི་འོས་མིར་རྒྱལ་ཁ་ཐོབ་ཐབས་དེ་ཡིན་ལུགས་འགྲེལ་བརྗོད་གནང་བྱུང། ད་ལྟའི་ལོ་མང་པོ་ལ་ད་ནི་འཛམ་གླིང་ནས་རྒྱ་ནག་གི་ཐེ་བྱུས་བྱེད་ཡག་གི་ས་ཁུལ་ཟེར་ན་འདྲ་རྒྱལ་ཁབ་ད་ཚབས་ཆེ་ཤོས་དེ་ད་ཐའེ་ཝན་ཆགས་བསྡད་རེད་བ། ད་རྒྱ་ནག་གཞུང་གིས་ཇི་ལྟར་ཐའེ་ཝན་གྱི་འོས་བསྡུ་ལ་ག་དུས་ན་དེ་འདྲ་གི། ཕྱོགས་གཅིག་ནི་ཐེ་བྱུས་བྱེད་པའི་རེད་ཕྱོགས་གཅིག་ནི་འཇིགས་སྐུལ་བསྐུལ་བའི་རེད་དེ་རེད་ད་དེ་ཚུར་དེ། རྒྱ་ནག་དམར་ཤོག་གཞུང་གི་ངོས་ནས་ཡིན་ན་ཐའེ་ཝན་སྲིད་གཞུང་དེ་དམངས་གཙོའི་ཚོགས་པ་ལ་ད་ལྟ་མིན་ཅིན་ཏང་ཟེར་ཡ་ཞིག་ཨོ་སུ་བེ་རྒྱུ་ཚོགས་པ་ཁོ་རང་ཚོ་ལ་འོས་ཤོག་མ་ཐོབ་ཡ་དང་ཨ་ནི་ད་ལྟ་གོ་མིན་ཏང་ལ་ཐོབ་ཡ་དེ་ད་ཁོ་རང་ཚོ་ག་དུས་ན་དེ་རེ་བ་རྒྱག་ས་འདྲ་བོ་དེ་རེད། ག་རེ་ན་གོ་མིན་ཏང་གིས

ད་རྒྱ་ནག་དམར་ཤོག་གི་བསམ་བློ་ག་རེ་གཏོང་དགོས་ན་དམངས་གཙོའི་ཚོགས་པ་གི་སྒང་ལ་ལག་པ་དབང་ཆ་ཤོར་ཡང་ན་འི་ད་ཐའེ་ཝན་རང་བཙན་བྱེད་ཡག་གི་ཕྱོགས་ལ་འགྲོ་གི་རེད་ཟེར་ཡག་གི་དེ་འདྲ་གི་དེ་བྱེད་དགོས་བ་རེད། དེ་འདྲའི་དེའི་སྒང་ལ་ད་འོས་ཤོག་བླུགས་དེའི་སྒང་ལ་འོས་ཤོག་དམངས་གཙོའི་ཚོགས་པ་ལ་མ་ཐོབ་ཡག་གི་ཐབས་ཤེས་དེ་ག་དེ་འདྲ་བྱེད་དགོས་བ་རེད། ད་དེ་གཅིག་པུ་མ་རེད་དོན་གཅིག་ཁོ་རང་ཚོ་ཇུས་གཏོགས་ད་ཇུས་གཏོགས་བྱེད་ཡག་དེ་འོས་ཤོག་གཅིག་པུ་མ་རེད་རྒྱུན་དུ་ཡིན་ན་ཡང་གནས་ཚུལ་རྫུན་མ་སྤེལ་ནི་ད་སྤེལ་དེ་དེ་ག་རེ་བྱེད་དགོས་རེད་ཐའེ་ཝན་མི་མང་ལ་མགོ་སྐོར་བཏང་ནས་རྒྱ་ནག་ལ་དགའ་ཡ་དང་རྒྱ་ནག་གི་ཕྱོགས་ལ་ཕར་ཅིག་རྒྱ་ནག་ད་ཁོ་ཚོ་གཅིག་གྱུར་བྱེད་ཡ་གི་ཕྱོགས་ལ་མི་མང་པོ་དེའི་ཕྱོགས་ལ་འགུག་ཐབས་བྱེད་ཡ་དེ་འདྲ་གི་ཐབས་ཤེས་དེ་ངོ་མ་ནས་ཐལ་འདི་ཡོད་རེད་དེ་འདྲ་འདི་སྒང་ལ་ད་དེ་འོས་ཤོག་གི་སྐབས་སུ་དམིགས་བསལ་དེ་འདྲ་ག་རེ་ད་གནས་ཚུལ་སྤེལ་ཡ་དང་ད་ཁོང་ཚོ་ག་རེ་བཟོ་ཐུབ་ན་རྙོག་དྲ་བཟོ་ཐུབ་ཕར་ནག་པོ་བཟོ་ཐུབ་ན་ནག་པོ་བཟོ་ཐབས་རྒྱ་ཆེ་གཏོང་གི་དེའི་འོས་ཤོག་དེ་གོ་མིན་ཏང་དང་ཨ་ནི་ད་རྒྱ་ནག་དམར་ཤོག་གཞུང་ལ་འབྲེལ་བ་ཡག་པོ་ཡོད་རྒྱུ་གི་ཚོགས་པ་དེ་ཚོ་གིས་ཅིག་དབང་ཆ་ཟིན་ཐུབ་ན། དེ་ལ་ཁོ་རང་ཚོ་ཤུགས་རྒྱག་བསྡད་ཡོད་དེ་གསལ་བོ་རེད་ལ།
ཡང་ཐའེ་ཝན་མང་ཚོགས་ཀྱི་བསམ་ཚུལ་བསྡུ་ལེན་བྱས་པར། ཐའེ་ཝན་རྒྱ་ནག་དང་ལོགས་སུ་གནས་སྡོད་བྱ་རྒྱུའི་ལངས་ཕྱོགས་འཛིན་མཁན་དམངས་གཙོ་ཚོགས་པའི་འོས་མི་ཝི་ལེམ་ལའི་ལགས་སུ་འོས་བསྡུའི་རྒྱལ་ཁ་ཐོབ་སྲིད་པའི་ཚོད་དཔག་མང་ཚོགས་ཀྱི་བསམ་ཚུལ་བསྡུ་ལེན་བྱས་པ་ནས་ཤེས་རྟོགས་བྱུང་བཞག་རྒྱ་ནག་གིས་ཁོང་དང་ཁོང་གི་དམངས་གཙོ་ཡར་ཐོན་ཚོགས་པ་ནི་ཁ་བྲལ་རིང་ལུགས་པ་ཞིག་ལ་ངོས་འཛིན་བྱེད་ཀྱི་ཡོད་པ་རེད། ཐའེ་ཝན་དམངས་གཙོ་ཚོགས་པའི་སྲིད་འཛིན་གྱི་འོས་མི་སྲིད་འཛིན་གཞོན་པ་ལས་ཐོག་ཝི་ལེམ་ལའེ་མཆོག་གིས། ཐའེ་ཝན་གྱི་ད་ལྟའི་ཆབ་སྲིད་གནས་བབ་ལ་འགྱུར་བ་གཏོང་འདོད་མེད་ཀྱང། ཐའེ་ཝན་གྱི་མ་འོངས་པ་ནི་ཐའེ་ཝན་མི་མང་རང་གིས་ཐག་གཅོད་བྱེད་ཀྱི་རེད་ཅེས་གསུངས་ཡོད་པ་རེད། ཡང་རྒྱ་ནག་གིས་ཐའེ་ཝན་གྱི་རྒྱལ་ཡོངས་སྲིད་འཛིན་འོས་བསྡུར་རྣམ་པ་འདྲ་མིན་གྱི་ངང་ཐེ་བྱུས་བྱ་བཞིན་པ་དེས། ཐའེ་ཝན་མི་མང་ལ་ཤུགས་རྐྱེན་ཇི་ཙམ་ཐེབས་སྲིད་མིན་གྱི་ཐད། གྲོང་ཁྱེར་ནེའུ་ཡོག་ཏུ་བཞུགས་མཁན་བོད་མིའི་སྒྲིག་འཛུགས་ཀྱི་རྒྱ་རིགས་འབྲེལ་མཐུད་པ་ཟུར་པ། ཐའེ་ཝན་ནང་ལ་ལོ་མང་པོའི་རིང་བཞུགས་མྱོང་མཁན་དང་བོད་གནས་དཔྱད་ཞིབ་པ་ཀུན་དགའ་བཀྲ་ཤིས་ལགས་སུ་བཀའ་འདྲི་ཞུས་པར་ཁོང་གིས་དགོངས་ཚུལ་གསུངས་ཡ་ལ།
ད་ཁོ་ཚོས་འཇིགས་སྐུལ་བྱེད་ཡ་དེ་ཐའེ་ཝན་ནང་གི་གནས་སྟངས་ལ་ང་རའི་འདས་པའི་ཉམས་མྱོང་ལ་བལྟས་པ་ཡིན་ན། མི་མང་འདི་ད་དུང་ང་ཐའེ་ཝན་ཡིན་ཟེར་ང་རྒྱ་རིགས་མིན་ང Taiwanese ཡིན་ཟེར་གྱི་འདུ་ཤེས་དེ་ཤུགས་ཆེར་འགྲོ་གི་ཡོད་རེད། ཁྱེད་རང་ཐའེ་ཝན་ནང་འདུག་སེ་ལོ་མང་པོའི་གནས་སྟངས་ལ་ཞིབ་འཇུག་གནང་བ་ཡིན་ན། ཨ་ནི་ཐའེ་ཝན་འདི་རང་བཙན་བྱེད་ཀྱི་ཡིན་པས་ད་ལྟའི་གནས་སྟངས་རང་འཇགས་བསྡད་ཀྱི་ཡིན་པས་རྒྱ་ནག་དང་གཅིག་གྱུར་བྱེད་ཀྱི་ཡིན་པས་ཟེར་དུས་ད་ལོ་བཅོ་ལྔ་བཅུ་དྲུག་ཅིག་ནང་ལ་འགྱུར་བ་ཆེན་པོ་ཅིག་ག་རེ་ཕྱིན་ཡོད་རེད་ཟེར་ན། ང་ཚོ་ད་ལྟའི་ཐའེ་ཝན་གྱི་གནས་སྟངས་འདི་རང་འཇགས་དགོས་ཟེར་ཡ་དེ་མ་གཏོགས་རྒྱ་ནག་མཉམ་དུ་གཅིག་གྱུར་བྱེད་ཀྱི་ཡིན་ཟེར་ཡའི་བརྒྱ་ཆ་དེ་ཞུ་གི་ཞུ་ཉུང་ཉུང་ཆགས་བསྡད་ཡོད་རེད། དེའི་ཐོག་ནས་ད་རུབ་ཆེན་པོ་ཡོད་རེད་ཟེར་ནས་ག་ཚོད་ཀྱི་འཇིགས་སྐུལ་བྱས་པ་ཡིན་ནའི་དེ། དུས་ཚིགས་ཀྱི་ཐའེ་ཝན་འོས་བསྡུའི་སྐབས་ལ་ཡང་ཐའེ་ཝན་ནང་ལོགས་ལ་ཉམས་མྱོང་བྱས་པ་ཡིན་ན་ཕན་ཐོགས་བྱེད་ཀྱི་ཡོད་རེད། འཇིགས་སྐུལ་ག་རེ་བྱས་ནའི་དཔེར་ན་ཆ་བཞག་སྔོན་མ་དང་པོ་དེ KMT གོ་མིན་ཏང་དེ་ཨ་ནི་གཞུང་འཛིན་དབང་ཆ་དེ་ད་ལོ་བཞི་བཅུ་ལྔ་བཅུ་ཤོར་ནས་ཁྲེན་ཧྲུའེ་པན་ཡར་སླེབས་ཀྱི DPP དེ་དམངས་གཙོ་ཡར་ཐོན་ཚོགས་པའི་ཨ་ནི་སྲིད་འཛིན་དང་པོ་དེ་ཆགས་པ་རེད། ཨ་ནི་དེའི་སྐབས་འདི་ལ་ཡང་ཐོབ་ཡག་གི་རྒྱུ་མཚན་གཙོ་བོ་དེ་ཉམས་ཞིབ་ཀྱི་གྲུབ་དོན་ལ་ག་རེ་སྟོན་གྱི་ཡོད་རེད་ཟེར་ན་སྐབས་དེ་དུས་རྒྱ་ནག་གི་སྲིད་བློན་ཀྲུའུ་རུང་ཅི་ཡིས་པེ་ཅིང་གི་གསར་འགོད་ལྷན་ཚོགས་ཅིག་སྒང་ལ་ཞེ་པོ་ཅིག་གི་ཤུགས་ཆེན་པོ་བཤད་པའི་ཐད། ཅིག་བྱེད་དུས་བདུན་ཕྲག་གཅིག་གཉིས་ཀྱི་ནང་ལ་རྦད་དེ་འགྱུར་བ་ཕྱིན་ཏེ་ཨ་ནི་ཁྲེན་ཧྲུའེ་པན་སྐབས་དེ་དུས་ཐོབ་པ་རེད་ཅེས་ལབ་ཀྱི་ཡོད་རེད། ཐའེ་ཝན་གྱི་རྒྱལ་ཡོངས་སྲིད་འཛིན་གྱི་འོས་བསྡུ་ཆེན་མོ་ནི་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ལོའི་ཕྱི་ཟླ་དང་པོའི་ཚེས་བཅུ་གསུམ་ཉིན་གནང་རྒྱུ་ཡིན་པ་དང། ད་ལྟའི་ཆར་སྲིད་འཛིན་གྱི་འོས་མིའི་ཁོངས་སུ། དམངས་གཙོ་ཡར་ཐོན་ཚོགས་པའི་འོས་མི། ཝི་ལེམ་ལའེ་མཆོག་དང། གོ་མིན་ཏང་ཚོགས་པའི་འོས་མི་སྐུ་ཞབས་ཧོ་ཡུ་དབྱི་ལགས། ཐའེ་ཝན་མི་དམངས་ཚོགས་པའི་འོས་མི་ཀའོ་ཝེན་ཇི་དང། ཀྲེ་རི་གོ་སོགས་ཡོད་འདུག་ལས་རིམ་འདི་ཕྱོགས་སྒྲིག་དང་སྙན་སྒྲོན་ཞུ་མཁན་ཚེ་དབང་དངོས་གྲུབ་ཡིན། རྣམ་པ་ཚོས། ང་ཚོའི་ལས་རིམ་ཁག་གསན་པར་ཐུགས་རྗེ་ཆེ། ད་ལྟ་རྣམ་པ་ལྷན་རྒྱས་ཀྱིས་གསན་བཞིན་པ་འདི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ལས་རིམ་ཁག་རེད། སེམས་ངལ་ནི་མི་ཀུན་ལ་དེང་སྐབས་ཕྱིའི་དངོས་པོ་ཡར་རྒྱས་ཇེ་ཆེར་འགྲོ་བའི་དུས་འདིར་སེམས་ཁམས་དང་འབྲེལ་བའི་དཀའ་ངལ་ཆེ་བའི་གནད་དོན་ཞིག་ཆགས་ཡོད། མིས་བཟོས་རིག་ནུས་དང་འཕྲུལ་ཆས་ཡར་རྒྱས་དར་འཕེལ་བྱུང་བ་དང་བསྟུན་ནས་སེམས་ངལ་གྱི་གནས་ཚུལ་འདི་རེ་ཞིག་ཕྲན་བུ་ཉུང་དུ་འགྲོ་སྲིད་ཀྱང་རྩ་བརླག་ཏུ་འགྲོ་ཐུབ་རྒྱུ་ནི་ཧ་ཅང་ཁག་པོ་ཆགས་ཡོད་པ་རེད། དེར་བརྟེན་གནད་དོན་འདིའི་ཐོག་ནུབ་ཕྱོགས་པའི་ཚན་རིག་དང་བོད་ཀྱི་ནང་བསྟན་འཛིན་སྐྱོང་སྤེལ་གསུམ་གནང་མཁན་གྱི་དབར་ལ་མཐའ་མའི་གྲུབ་ཆ་དང་སྒྲུབ་བྱེད་གཉིས་པོར་ལྟ་ཚུལ་མི་འདྲ་བ་ཡོད་ཀྱང་བར་ཁྱད་ཆེན་པོ་མེད་པ་རེད། དེའི་ཐད་སྒོམ་ཉམས་ལེན་པ་ཕྱི་ནང་གི་སློབ་དཔོན་ཁག་གསུམ་ལ་བཀའ་འདྲི་ཞུས་ནས་ཕྱོགས་སྒྲིག་ཞུས་པ་ཞིག་བསྟན་འཛིན་དཔའ་མོ་ལགས་ཀྱིས་སྙན་སྒྲོན་གནང་གི་རེད། མིས་བཟོས་རིག་ནུས་ཀྱིས་དགེ་རྒན་ཞིག་གིས་སློབ་ཕྲུག་བྱམས་སྐྱོང་བྱེད་སྟངས་དང་སློབ་ཕྲུག་ཚོར་འཛིན་པའི་ཕན་སེམས་ཀྱི་ཀུན་སློང་དེ Chat GPT གིས་གང་འདྲ་བྱས་ཀྱང་ཚབ་བྱེད་ཐུབ་ཀྱི་ཡོད་པ་མཐོང་གི་མི་འདུག་ཅེས་ཨ་མི་རི་ཀའི་རྩོམ་པ་པོ་དང་ལོ་ངོ་ལྔ་བཅུ་ལྷག་གི་ནུབ་ཕྱོགས་པའི་ནང་དྲན་པ་ཉེར་གཞག་གི་སྒོམ་སྒྲུབ་དང་འབྲེལ་བའི་སློབ་དཔོན་གྲགས་ཅན Sharon Salzberg གིས་ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་ལ་འགྲེལ་བརྗོད་གནང་བྱུང། སེམས་ངལའམ Stress ནི་འཛམ་གླིང་ནང་འཕྲད་བཞིན་པའི་སེམས་ཁམས་འཕྲོད་བསྟེན་དང་འབྲེལ་བའི་དཀའ་ངལ་ཞིག་ཡིན་པར་ངོས་འཛིན་བྱེད་བཞིན་ཡོད་པ་རེད། ནུབ་ཕྱོགས་ཡུལ་གྲུ་ཁག་ཏུ་སེམས་ཀྱི་འཕྲོད་བསྟེན་དང་འབྲེལ་བའི་རྒྱུན་དུ་མི་མང་པོར་འཕྲད་བཞིན་པའི་དཀའ་ངལ་ཞིག་ཏུ་ངོས་འཛིན་བྱེད་བཞིན་ཡོད་པ་རེད། ཕྱི་ལོ་ཉིས་སྟོང་བཅུ་དྲུག་ལོའི་ཨ་མི་རི་ཀའི་གཞུང་འབྲེལ་ཉམས་ཞིབ་མི་སྣ་ཞིག་གིས་ཞིབ་འཇུག་གྲུབ་དོན་ལ་གཞིགས་ན་ཨ་མི་རི་ཀའི་ནང་སྒོམ་ཉམས་ལེན་བྱེད་མཁན་མི་འབོར་བརྒྱ་ཆ་བཅུ་བཞི་ཚེག་གཉིས་ཙམ་ཟིན་འདུག་ཅིང་ལོ་རེར་གྲངས་འབོར་དེ་འཕར་ཏེ་དཔེར་ན་ཉིས་སྟོང་བཅུ་དགུ་ལོར་སྒོམ་ཉམས་ལེན་བྱེད་མཁན་གྱི་གྲངས་འབོར་བརྒྱ་ཆ་བཅོ་ལྔ་ཚེག་གཅིག་ཙམ་ཟིན་འདུག། ཡང་ཉིས་སྟོང་ཉི་ཤུ་ལོའི Sage Journals དུས་དེབ་ཀྱི་ཞིབ་འཇུག་གཞིར་བཟུང་བྱས་ན་དབྱིན་ཡུལ་ནང་བརྒྱ་ཆ་བཅོ་ལྔ་ཡིས་སྒོམ་ཉམས་ལེན་བྱེད་ཀྱི་ཡོད་པ་དང། གྲངས་ཐོ་དེ་དག་གཞིར་བཟུང་བྱས་ན་འཛམ་གླིང་ཁྱོན་ཡོངས་ལ་སྒོམ་ཉམས་ལེན་བྱེད་མཁན་གྱི་མི་ས་ཡ་མང་པོ་ཞིག་ཡོད་པ་མངོན་གསལ་ཡིན་པ་དང་ཉམས་ལེན་བྱེད་མཁན་རྣམས་ནས་གཙོ་བོ་རང་ཉིད་ཀྱི་འཕྲོད་བསྟེན་ཆེད་སྒོམ་རྒྱག་གི་ཡོད་པ་ར་སྤྲོད་བྱུང་གི་འདུག་ནུབ་ཕྱོགས་ཚན་རིག་པ་ཚོས་སེམས་ངལ་གྱི་རིགས་མི་འདྲ་བ་མང་པོ་ཡོད་པར་ངོས་འཛིན་བྱེད་ཀྱི་ཡོད་ལ་ལྷག་པར་ནང་པའི་བློའི་རྣམ་གཞག་གི་ནང་སེམས་དང་སེམས་བྱུང་གི་དབྱེ་བ་མི་འདྲ་བ་མང་པོ་ཞིག་གཏན་འབེབས་གནང་པའི་ཐོག་ཆགས་སྡང་ཉོན་མོངས་པ་ལས་བྱུང་བའི་སེམས་ཀྱི་དཀའ་ངལ་ཡང་མི་འདྲ་བ་མང་པོ་ཡོད་པར་འདོད་ཀྱི་ཡོད་པ་རེད། དགེ་བཤེས་ངག་དབང་ཕན་བདེ་ལགས་ནི་ཨ་རིའི Atlanta མངའ་སྡེའི་གྲོང་ཁྱེར Georgia ནང་ཡོད་པའི་འབྲས་སྤུངས་བློ་གསལ་གླིང་གི་ཆོས་ཚོགས་ཀྱི་སྒོམ་ཁྲིད་དགེ་རྒན་ཞིག་ཡིན་པ་རེད། སེམས་མ་སྐྱིད་པ་དེ་ལ་རིགས་མ་འདྲ་བ་མང་པོ་ཅིག་བྱས་ནས་ཅིག། སེམས་འཚབ་ཡོང་མཁན་ཅིག་སེམས་འཚབ་བྱེད་བསྡད་མཁན་ཅིག་ཡང་སེམས་དཀའ་ཉེས་ཅིག་ལ་སེམས་དེ་མར་ཞུམ་ནས Depression སྡིག་པ་ཞུམ་ནས་ཅིག་དེ་འདྲའི་བྱེད་བསྡད་མཁན་ཅིག་ཡང་སེམས་ཀྱི་གཏིང་གཏིང་དེ་ལ་ཅིག་ཞེད་སྣང་ཚོར་ར་ཅིག་དངངས་སྐྲག་ར་ཅིག་བྱས་ནས་དེ་འདྲའི་ཅིག་བསྡད་བསྡད་མཁན་དེ་འདྲའི་རིགས་མང་པོ་ཅིག་འདུག་བ།

ང་ཚོའི་སེམས་ངལ་ལ་ངེས་པར་དུ་སྟངས་འཛིན་དང་ཚོད་འཛིན་བྱེད་མ་ཐུབ་ན་ནད་རིགས་སྣ་ཚོགས་འཕྲད་ཀྱི་ཡོད་པ་ཚན་རིག་ཞིབ་འཇུག་ནས་ཀྱང་ར་སྤྲོད་བྱས་ཡོད། བཞུགས་སྒར་རྡ་རམ་ས་ལ་རྟེན་གཞི་བྱས་པའི་སེ་ར་བྱེས་ནས་ཡིན་པའི་རྒན་བེ་རི་བསོད་ནམས་དབང་ཕྱུག་ལགས་ནི་ནང་ཆོས་དང་ཚན་རིག་ཐོག་གཤིབ་བསྡུར་དཔྱད་ཞིབ་གནང་མཁན་ཞིག་ཡིན་ལ། ལྷག་པར་དུ་ཧིན་རྡུ་དང་ཡེ་ཤུ་ནུབ་ཕྱོགས་ཀྱི་ལྟ་གྲུབ་སྨྲ་བ་གྲགས་ཅན་མང་པོའི་དཔེ་དེབ་བོད་ཡིག་ནང་ཕབ་བསྒྱུར་གནང་མཁན་དེང་སྐབས་བོད་མི་གཞོན་སྐྱེས་ཁྲོད་ཀྱི་ཞིབ་འཇུག་པ་གྲགས་ཅན་ཞིག་ཡིན་པ་རེད།

རྒྱུ་མཚན་དང་ཐག་གཅོད་རང་ཉིད་ཀྱི་སྟངས་འཛིན་བྱེད་ཕྱོགས་སོགས་དང་འབྲེལ་བའི་ཀླད་པའི་དབང་པོ་ཨ་མིག་དི་ལའི་གཡོ་འགུལ་ཆེ་རུ་འགྲོ་ཡི་ཡོད་པ་མངོན་གསལ་དོད་ཡོད་ཅེས་འགྲེལ་བརྗོད་གནང་བྱུང། དེང་སྐབས་ནི་མིས་བཟོས་རིག་ནུས་ཀྱིས་འཛམ་གླིང་ནང་གི་བྱེད་ལས་མང་པོར་ཤུགས་རྐྱེན་ཆེན་པོ་བཟོ་བཞིན་ཡོད་པའི་དུས་ཤིག་ཡིན་ལ་མིས་བཟོས་རིག་ནུས་ལ་བརྟེན་ནས་བརྟེན་ཤུགས་ཧ་ཅང་ཆེ་རུ་འགྲོ་རྒྱུ་ཡིན་པར་ཡོངས་གྲགས་ངོས་འཛིན་བྱེད་བཞིན་ཡོད་པ་རེད། མིས་བཟོས་རིག་ནུས་ལ་བརྟེན་ནས་སྤྱི་ཚོགས་དང་དཔལ་འབྱོར། ཆབ་སྲིད་ཀྱི་གནད་དོན་བཅས་ལ་འགྱུར་བ་བཏང་བ་དང། དཔེར་ན། Chat GPT། ལ་སོགས་པའི་མིས་བཟོས་རིག་ནུས་ཀྱི་བེད་སྤྱོད་ཀྱིས་ཤེས་བྱ་གོང་འཕེལ་འགྲོ་རྒྱུ་ལ་སོགས་པར་ཕན་ཐོགས་འདྲ་མིན་ཡོང་བཞིན་པ་དངོས་ཡོད་གནས་ཚུལ་ཞིག་ཡིན་ན་ཡང། སེམས་བདེ་ཐང་གི་དོན་དངོས་ཕན་ཐོགས་ཇི་ཙམ་ཡོད་མིན་དེང་སྐབས་མཁས་པ་མང་པོའི་དབར་བསམ་ཚུལ་མི་མཐུན་པ་ཆེན་པོ་འབྱུང་གཞི་ཞིག་ཀྱང་ཆགས་ཡོད་པ་རེད། I don't see how it would

ཅཱ་ཅི་པི་ཏི་ལ་ངའི་ཐབས་ལམ་དང་འབྲེལ་བའི་དྲི་བ་བྱས་པའི་ལན་ཞིག་ང་ལ་བསྐུར་བྱུང། འགྲེལ་བཤད་ཡག་པོ་འདུག་ཡིན་ཡང་ངས་བྱམས་སྙིང་རྗེའི་སློབ་ཁྲིད་བྱེད་སྟངས་དེ་ཅཱ་ཅི་པི་ཏི་གིས་བཤད་པ་ཇི་བཞིན་མ་རེད་ཅེས་བརྗོད་བྱུང། ལོ་ངོ་བཞི་བཅུ་ཙམ་རིང ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་ནང་པ་དང་ཚན་རིག་པའི་དབར་སེམས་ཁམས་དང་དངོས་ཁམས་སོགས་གཞི་ཡུལ་མི་འདྲ་བ་མང་པོའི་ཐོག་ཕན་ཚུན་བསམ་ཚུལ་བརྗེ་ལེན་དང་བགྲོ་གླེང་ཧ་ཅང་མང་པོ་གནང་ཡོད་ཅིང། ནང་པའི་གཞུང་ནས་གསུངས་པའི་སེམས་ཁམས་ཀྱི་གནས་ལུགས་དེ་དག་འཛམ་གླིང་སྤྱི་ལ་ཕན་བདེ་བསྐྲུན་པའི་ནུས་པ་ཆེན་པོ་ལྡན་པའི་རིག་གཞུང་ཞིག་ཡིན་པ་དང་རིག་གཞུང་དེས་དེང་དུས་ཚན་རིག་པ་སྤྱི་དང་ལྷག་པར་དུ་སེམས་ཁམས་ཚན་རིག་པ་ཚོར་ཡང་ཕན་ཐོགས་ཧ་ཅང་ཆེན་པོ་ཡོང་རྒྱུ་ཡིན་པ་དེ་ནི ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་དགོངས་པ་གཙོ་བོ་ཞིག་ཡིན་པ་རེད། འདས་པའི་ལོ་ངོ་བཅུ་ཕྲག་འགའ་ཤས་ཀྱི་རིང་དེང་དུས་ཚན་རིག་པ་དང་གྲགས་ཅན་མང་པོས་བྱམས་པ་དང་སྙིང་རྗེའི་ཉམས་ལེན་ནི་ཁ་ཡོད་ལག་ཡོད་ཀྱིས་མི་ཚེའི་ནང་ཕན་ཐོགས་ཡོད་པ་དང་སྒོམ་ཉམས་ལེན་གྱི་ཐོག་ནས་སེམས་པ་ལྷོད་པ་དང་བདེ་རུ་འགྲོ་རྒྱུ་ཕན་ཐོགས་ཆེན་པོ་ཡོད་པ་སོགས་ཡོངས་གྲགས་ངོས་འཛིན་བྱས་པ་མ་ཟད་སྨན་པ་དང་ཉེན་རྟོག་པ་སློབ་ཕྲུག་ཞིབ་འཇུག་པ་སོགས་མང་པོས་རང་རང་སོ་སོའི་ཆེད་ལས་ཀྱི་ནང་སྒོམ་སྒྲུབ་ཉམས་ལེན་བྱེད་པའི་སྲོལ་དར་ཁྱབ་ཇེ་ཆེར་འགྲོ་བཞིན་ཡོད་པ་རེད། ཚན་རིག་པ་ཚོས་དུས་རབས་གསར་པ་འདིའི་ནང་སེམས་ངལ་གྱི་དཀའ་ངལ་ནི་སྤྱི་ཚོགས་འཕྲོད་བསྟེན་གྱི་དཀའ་ངལ་ཆེ་ཤོས་དེ་ཆགས་རྒྱུ་ཡིན་པ་ཚོད་དཔག་བྱེད་བཞིན་ཡོད་པ་དང། སེམས་ཀྱི་འཕྲོད་བསྟེན་ནི་གཞུང་དང་སྤྱི་ཚོགས་ཁྱོན་ཡོངས་ཀྱིས་གདོང་ལེན་བྱེད་དགོས་པའི་གནད་དོན་ཆེ་ཤོས་ཤིག་ཆགས་རྒྱུ་ཡིན་པ་སྔོན་དཔག་བྱེད་བཞིན་ཡོད་པ་རེད། གནས་ཚུལ་དེའི་ཕྱོགས་སྒྲིག་དང་སྙན་སྒྲོན་ཞུ་མཁན་བསྟན་འཛིན་དཔལ་མོ་ཡིན། བཞུགས་སྒར་དྷ་རམ་ས་ལར་རྟེན་གཞི་བྱས་པའི། བོད་པའི་གཞོན་སྐྱེས་ཀྱི་སྒྲུང་ཞེས་པའི། གློག་བརྙན་བཟོ་སྐྲུན་པའི། མཐུན་ཚོགས་དེའི་སྐོར། གློག་བརྙན་བཟོ་སྐྲུན་པ། ཕྱོགས་ལས་བསྟན་འཛིན་ཚེ་བརྟན་ལགས་སུ། མཁའ་འགྲོ་དབྱངས་འཛོམས་ལགས་ཀྱིས་བཀའ་འདྲི་ཞུས་པ་ཞིག་བསྐྱར་དུ་གསན་རོགས་གནང། གསན་མཁན་རྣམ་པ་ལྷན་རྒྱས་སྐུ་ཁམས་བཟང། དེ་རིང་ང་ཚོའི་ལེ་ཚན་ནང་ལ་ཡང་ཨ་རིའི་རྒྱལ་ས་ནིའུ་ཡོག་ནས་ཡིན་པའི་བོད་པའི་གཞོན་སྐྱེས་གློག་བརྙན་བཟོ་སྐྲུན་པ་བསྟན་འཛིན་ཚེ་བརྟན་ཕྱོགས་ལས་ལགས་ཕེབས་ཡོད། བསྟན་འཛིན་ཚེ་བརྟན་མཆོག་ལས་ལགས་ཁོ་རང་ཡིན་པ་ཡིན་ན་ཐོག་མར་རྡ་རམ་ས་ལའི་བོད་ཕྲུག་ཁྱིམ་སྡེ་ནས་སློབ་གྲྭ་འགྲིམས་པ་དང་དེ་ནས་རིམ་པས་རྒྱ་གར་གྲོང་ཁྱེར་ཅནྟི་གྷར་ནས་མཐོ་སློབ་དང་ལྷོ་ཀོ་རི་ཡའི་རྒྱལ་ས་སོལ་ནང་གི་སྙན་གྲགས་ཆེ་བའི་ཀོ་རི་ཡའི་གློག་བརྙན་སྒྱུ་རྩལ་ཁང་ནས་གློག་བརྙན་འཁྲབ་ཁྲིད་པའི་ཐོག་སློབ་གཉེར་མཐར་སོན་པ་མ་ཟད། ཁོང་གིས་ཀོ་རི་ཡའི་གློག་བརྙན་ཐུང་ངུ་འགའ་ཤས་ནང་ལའང་ཕྱག་ལས་གནང་མྱོང་ཡོད་འདུག་ཁོང་གིས་ད་ལྟ་བར་གློག་བརྙན་མང་དག་ཞིག་བཟོ་སྐྲུན་གནང་ཡོད་ཅིང་དེའི་ནང་ནས Bringing Tibet Home ཞེས་པའི་དངོས་བྱུང་གི་གློག་བརྙན་དེར་རྒྱལ་སྤྱིའི་གཟེངས་རྟགས་ཀྱང་ཐེངས་མང་ཐོབ་མྱོང་ཡོད་པ་རེད། དམིགས་བསལ་ཞིག་ལ་ཁོང་དང་བོད་པའི་གློག་བརྙན་བཟོ་སྐྲུན་པ་ཁག་ཅིག་མཉམ་རུབ་ཀྱིས་སྒྲུང་ཞེས་པའི་གློག་བརྙན་བཟོ་སྐྲུན་པའི་མཐུན་ཚོགས་ཤིག་རྒྱ་གར་རྡ་རམ་ས་ལར་བཙུགས་ནས་ཁོང་དང་འདྲ་བའི་གློག་བརྙན་བཟོ་སྐྲུན་གྱི་སྒྱུ་རྩལ་ལ་དོ་སྣང་ཡོད་མཁན་ཚོ་ལ་ཟབ་སྦྱོང་དེ་འདྲ་གནང་གི་འདུག་དེ་རིང་བསྟན་འཛིན་ཚེ་བརྟན་ལགས་སུ་གཙོ་བོ་སྒྲུང་ཞེས་པའི་གློག་བརྙན་བཟོ་སྐྲུན་པའི་མཐུན་ཚོགས་དེའི་སྐོར་ལ་བཀའ་མོལ་ཞུ་གི་ཡིན། སྐུ་ཁམས་བཟང་བསྟན་འཛིན་ཚེ་བརྟན་ལགས། ལགས་བཀྲ་ཤིས་བདེ་ལེགས་རྒན་ལགས། ཐོག་མར་དེ་ལ་ནི་ད་ལྟ་རྣམ་པ་ཚོས་བཙུགས་གནང་པའི་སྒྲུང་ཞེས་པའི་གློག་བརྙན་བཟོ་སྐྲུན་ཁང་དེ་ག་དུས་བཙུགས་ཡོད་མེད་དང་ད་འདི་བཙུགས་གནང་དགོས་པའི་དམིགས་ཡུལ་ཟེར་ན་དགོས་པ་གང་ཡིན་མིན་དང་འདིའི་རྒྱབ་ལྗོངས་སྐོར་ལའང་ངོ་སྤྲོད་མདོར་བསྡུས་ཤིག་གནང་དང། ལགས་ཨ་ནི་ད་གཙོ་བོ་ང་ཚོ་སྒྲུང་ཟེར་དེ་ད་ཨིན་སྐད་ནང་ཞུས་པ་ཡིན་ན་སྒྲུང Tibetan Film Makers Collective ཅེས་བྱས་འདུག་ཞུ་དགོས་རེད། ཨ་ནི་ང་ཚོ་བོད་སྐད་ནང་ལོགས་ལ་སྒྲུང་གློག་བརྙན་བཟོ་སྐྲུན་པའི་མཐུན་ཚོགས་ཟེར་བྱས་འདུག་ཞུས་ན་འགྲིག་འདུག་བ། ཨ་ནི་ད་ང་ཚོའི་གི་ད་ཚོགས་པ་དེ་གློག་བརྙན་བཟོ་སྐྲུན་ཁང་གི་གཅིག་པོ་མིན་པ་བྱས་གློག་བརྙན་བཟོ་སྐྲུན་པའི་མཐུན་ཚོགས་འདྲ་བོ་ཅིག་རེད་རེད་བ། ཨ་ནི་འདི་དེ་ང་ཚོ་འགོ་བཙུགས་ཡ་དེ་ད་ལྟ་སྔོན་མ་ཉིས་སྟོང་ཉི་ཤུ་ལོ་ལ་འགོ་བཙུགས་པ་རེད། ཨ་ནི་འདི་འགོ་བཙུགས་སྟངས་དེ་ཨ་ནི་ང་རང་འདྲ་བོ་ཞིག་ཡིན་པ་ཡིན་ན་གཙོ་བོ་དེ་ནིའུ་ཡོག་བསྡད་མཁན་རེད་ཨ་ནི་དེ་ནས་སྔོན་མ་ད་ལྟ་རྡ་རམ་ས་ལ་ལ་ཡ་བོད་གཞུང་གི Tibet TV ལ་ཟླ་བ་བརྒྱད་ཅིག་ང་ཕ་གིར་ལས་ཀ་བྱེད་པར་ཕྱིན་པ་ཡིན་རེད་བ། ཨ་ནི་འདི་གི་དུས་ཚོད་དང་སྤོ་ཕྲུག་དེ་ལ་ཡང་ང་རང་ཚོ་རྡ་རམ་ས་ལ་ས་ཁུལ་ལ་ཡོད་པའི་གློག་བརྙན་ཕྱག་ལས་གནང་མཁན་ཁ་ཤས་ཅིག་ཐུག་ཨ་ནི་ཁོང་ཚོ་མཉམ་དུ་སྐད་ཆ་བྱུང་ཨ་ནི་དེ་ནས་གཞོན་སྐྱེས་ནང་ལོགས་ལ་ད་གློག་བརྙན་ཐོག་ལ་ལས་ཀ་བྱེད་མཁན་གྱི་ལས་ཀ་བྱེད་ཡག་གི་འདོད་པ་ཡོད་མཁན་མང་པོ་ཅིག་བྱས་ཨ་ནི་ད་འདི་གི་ཅིག་ག་ལ་རུ་དགེ་མཚན་མང་པོ་ཅིག་མཐོང་ནས་ང་ཚོ་ཉིས་སྟོང་ཉི་ཤུ་ལོ་ལ་ཆེད་ལས་པ་གསུམ་ད་ལྟ་བསོད་ནམས་ཚེ་བརྟན་ལགས་བསྟན་འཛིན་སྐལ་ལྡན་ལགས་ཨ་ནི་ང་རང་ང་རང་ཚོ་གསུམ་བཙུགས་ཨ་ནི་མཉམ་དུ་བྱས་ནས་ཨ་ནི་བཙུགས་ཅིག་ཚོགས་པ་དེ་བཙུགས་རེད་བ། བཙུགས་པའི་གཙོ་བོ་དེ་དག་ང་ལོ་རེད་བོད་པའི་ནང་ལོགས་ལ་ཡང་ཅིག་གློག་བརྙན་གཅིག་པོ་མིན་པ་སྒྲུང་དེ་ད་ང་ཚོ་ཚང་མའི་མཁྱེན་གསལ་རེད་ང་ཚོའི་སྤྱི་ཚོགས་དང་རྒྱལ་རབས་དང་གང་ཅི་ཐོག་ནས་གལ་ཆེན་པོ་ཅིག་ཡིན་དུས་ཙམ་པ་ལ་སྒྲུང་གི་ཐོག་ལ་ཕྱག་ལས་གནང་མཁན་སུ་ཡིན་པ་ཡིན་ནའི་རེད་ད་འདི་གློག་བརྙན་གལ་ཆེ་ཤོས་འདི་གློག་བརྙན་བྱས་ཨ་ནི་དེ་ག་ནང་བཞིན་དེབ་བྲི་ཡ་ཡིན་ནའི་རེད་རྩོམ་འབྲི་བྱེད་ཡ་ཡིན་ནའི་རེད་རི་མོ་བྲི་ཡ་ཡིན་ནའི་རེད། པར་རྒྱག་ཡ་ཡིན་ནའི་རེད་ད་འདི་འདྲའི་ཚང་མའི་ཐོག་ལ་ཅིག་རྒྱབ་སྐྱོར་བྱེད་མཁན་དང་ཁོར་ཡུག་བསྐྲུན་ཡ་གི་ཚོགས་པ་ཅིག་དགོས་འདུག་བསམ་ནས་ཨ་ནི་ང་ཚོས་བཙུགས་པ་རེད་བ།

བྷི་ཡའི་ཡི་གེ་དར་རམ་ས་ལ་ལ་བྱས་ཨ་ནི་གོང་ས་མཆོག་ཡ་གིར་བཞུགས། ཨ་ནི་མི་འབོར་ཐོག་ནས་ཡིན་པ་ཡིན་ནའི་དར་རམ་ས་ལ་ལ་བོད་མི་མི་འབོར་ག་ལ་གང་འཚམས་ཡོད་རེད། ད་འོང་དེ་ཡིག་ད་ང་ཚོ་འཛུགས་ས་ཕ་གིར་བཙུགས་དགོས་ཡ་གི་རྒྱུ་མཚན་གཙོ་བོ་དེ་དེ་བྱས། ཨ་དེ་ག་ནང་བཞིན་ད་ང་ཚོའི་གི་ལས་བྱ་དེ་ཚོ་ག་དུས་ཡིན་ནའི་དར་རམ་ས་ལ་རང་ལ་གཅིག་པོ་དེ་འདྲས་ཁྱོན་མ་རེད། ང་ཚོའི་ལས་བྱ་དེ་རྒྱ་གར་ད་རྒྱ་གར་གི་ས་གནས་བོད་པ་ག་བ་བཞུགས་ཡོད་ན་དེ་ཚོ་ལ་དཔེར་ཆ་བཞག་ན་ཟླ་ཉིན་ལོ་ང་ཚོ་ལྷོ་ཕྱོགས་ལ་སློབ་གྲྭ་ཁག་ལ་ཟབ་སྦྱོང་དེ་འདྲ་སྤྲད་ཡ་བྱུང་ཡོད་རེད། ཨ་དེ་ག་ནང་བཞིན་ད་ང་ཚོའི་ད་ལྟ། ཆེད་ལས་པའི་ལམ་སྟོན་ལས་རིམ་བྱས་བྱས་ང་ཚོ་དབྱིན་སྐད་ནང་ཞུས་པ་ཡིན་ན Mentorship གི Program ཞིག་འགྲོ་གི་ཡོད་རེད། ད་འདིའི་ནང་ལོགས་ལ་འཛུལ་ཞུགས་བྱེད་མཁན་ཨ་ནི་བོད་རིགས་ས་ཆ་ག་བ་ག་ས་ནས་རེད་ཁ་ཤས་ལ་དྭགས་ནས་བྱས་རྡ་རམ་ས་ལ་གཅིག་པོ་མིན་པ་བྱས་ད་ལྟ་ས་ཆ་ད་ལ་ལོགས་ཆགས་པ་ཡིན་ན Bombay བྱས Pune

ཆེད་ལས་པའི་ལམ་སྟོན་ལས་རིམ། Mentorship། འདི་དེ་ང་ཚོ་ལོ་ལ་ཐེངས་མ་རེ་རེ། བོད་པའི་གི་གཞོན་སྐྱེས་གཉིས་གཉིས་བདམས། ཨ་ནི་ཁོང་ཚོ་ལ་ཁོ་རང་ཚོའི་གི་གློག་བརྙན་བཟོ་ཡས་ལ། དཔལ་འབྱོར་གི་རྒྱབ་སྐྱོར། ཨ་དེ་ག་ནང་བཞིན་ལམ་སྟོན་གི་རྒྱབ་སྐྱོར། ཨ་ལམ་སྟོན་བྱེད་མཁན་དེ་ཕྱི་རྒྱལ་གི་ཡིན་པ་ཡིན་ནའི་རེད་ང་ཚོ་བོད་པའི་ནང་ལོག་ནས་ཡིན་པ་ཡིན་ནའི་རེད། ཆེད་ལས་པ་ད་ལྟ་བར་དུ་ཕྱག་ལས་གནང་བཞག་གྱོ། ཨ་ནི་བྱ་དགའ་མང་པོ་ཐོབ་བཞག་གྱོ། མིང་ཡོད་གྱོ་དེ་འདྲའི་མཉམ་དུ་ཐོག་ནས་ཨ་ནི་ལམ་སྟོན་བྱས་བྱས་ཁོ་རང་ཚོ་གི་གློག་བརྙན་ཐུང་ཐུང་རེ་རེ་བཟོ་ཡ། ད་དེའི་ལས་བྱ་དེ་ད་ལོ་ལོ་ལོ་གསུམ་པ་ཆགས་འདུག་ལ་ད་ལོ་ལོ་ལ་ཡ་ཨ་ནི་ང་ཚོ་ལམ་སྟོན་བྱེད་མཁན། ས་ཁུལ་འབྲུག་ནས་གློག་བརྙན་བཟོ་མཁན། སྙན་གྲགས་ཅན་གཉིས། ད་ལྟ་བཀྲ་ཤིས་རྒྱལ་མཚན་ལགས་དང། བདེ་ཆེན་རོ་ཌར་ལགས་ཁོ་རང་གཉིས་བྱས་ཨ་ནི་ང་ཚོ་བོད་པའི་གཞོན་སྐྱེས་གཉིས་ལ་ད་ལྟ་ལམ་སྟོན་བྱས་དང་བྱེད་བཞིན་པ་རེད། ཟླ་ཉིན་ལོ་ལ་ཡང་ང་ཚོ་ཀོ་རི་ཡ་ནས་གློག་བརྙན་བཟོ་མཁན་གཅིག་དང Japan ཉི་ཧོང་ནས་གློག་བརྙན་བཟོ་མཁན་གཅིག་གིས་འདུག་ལམ་སྟོན་བྱས་ནས་ཨ་ནི་དེའི་ལས་བྱ་དེ་འདུག་འགྲོ་བསྡད་ཡོད་རེད། ཨ་ནི་དེ་ག་ནང་བཞིན་ད་སློབ་གྲྭ་ཁག་ནང་ལོག་ལ་ཡང་ང་ཚོས་གློག་བརྙན་བཟོ་སྟངས་སྒྲུང་འབྲི་སྟངས། སྒྲུང་བཤད་སྟངས་འདི་འདྲའི་ཐོག་ལ་ཟབ་སྦྱོང་སྤྲད་ཀྱི་ཡོད། ད་འདི་ཡི་གི་དམིགས་ཡུལ་དེ་གཙོ་བོ་དེ་ག་རེ་རེད་སློབ་ཕྲུག་ཚོ་ལ་ད་རྗེས་མ་གློག་བརྙན་བཟོ་མཁན་དེ་ཆགས་ན་བྱས་བྱས་འདུག་རེ་བ་ཤུགས་ཆེ་ཤོས་དེ་མ་རེད་བཟོ་བ། ང་ཚོའི་བསམ་བློ་ལ་ཡ། སློབ་ཕྲུག་ཁག་ལ་སོ་སོ་ཚོར་ད་དབྱིན་སྐད་ནང་ལ་ཤོད་ན Empower བྱས་བྱས་རེད་བ་སོ་སོ་ཚོར་གདེང་ཚོད་སླེབས་ཡ་སོ་སོས་ད་ཁོང་ཚོ་ལ་རེ Project རེ་རེ་སྤྲད་ཨ་ནི Project དེ་འགོ་ཚུགས་ནས་བྱས་ན་ཚར་ཡག་བར་དུ་ལ་ཁོང་ཚོར་རྒྱབ་སྐྱོར་བྱས་ཟབ་སྦྱོང་གི་བརྒྱུད་ནས་ཨ་ནི་འདི་བྱེད་དུས་ཙམ་པ་ལ་ཡང་མཐའ་མ་དེ་ལ་སློབ་ཕྲུག་དེ་ཚོ་ལ་ཡ་གཅིག་ནམ་རྒྱུན། མང་ཆེ་ཆ་ཤས་ལེན་མཁན་མང་ཆེ་ལ་འཛིན་གྲྭ་ནང་ལོག་ལ་ཏོག་ཙམ་ཁུ་སིམ་པོ་བྱས། སྐད་ཆ་ཞེ་དྲག་བཤད་མ་ཐུབ་མཁན་དེ་འདྲས་ཅིག་ཡིན་དུས་ཙམ་པ་ལ། མཐའ་མ་དེ་ལ་ང་ཚོ་ཟབ་སྦྱོང་ཚར་ནས་འདུག་ས་མིག་ལྟ་དུས་ཙམ་པ་ལ་ཚང་མ་ལ་སོ་སོ་ཅིག་གདེང་ཚོད་ཤུགས་ཆེ་རུ་སླེབས་ཡ་དང་དེ་འདྲས་ཀྱི་རྣམ་པ་ཅིག་འདུག་མཐོང་བསྡད་འདུག་ལགས། ལགས་སོ་བསྟན་འཛིན་ཚེ་བརྟན་ལགས་དེ་རིང་ཁྱེད་རང་ང་ཚོའི་ལེ་ཚན་ནང་ལ་ཕེབས་བྱས་སྒྲུང་ཞེས་པའི་གློག་བརྙན་བཟོ་སྐྲུན་པའི་མཐུན་ཚོགས་དེ་བཙུགས་གནང་དགོས་པའི་དམིགས་ཡུལ་དང་ཨ་གློག་བརྙན་བཟོ་སྐྲུན་པའི་མཐུན་ཚོགས་དེའི་ཐོག་ནས་གློག་བརྙན་ཙམ་མ་ཡིན་པར་སྒྲུང་ཐོག་ལ་ཕྱག་ལས་གནང་མཁན་དང་རི་མོ་བྲིས་གནང་མཁན་ཡིན་ནའི་འདྲ་ཕྱག་དེབ་བྲིས་གནང་མཁན་ཡིན་ནའི་འདྲ་ད་པར་ལས་གནང་མཁན་ཡིན་ནའི་འདྲ་ཨ་འདི་ཚང་མའི་ཐོག་ལ་ཨ་རྒྱབ་སྐྱོར་གནང་གི་ཡོད་པའི་སྐོར་ལ་ང་ཚོའི་གསན་མཁན་རྣམ་པ་ཚོ་ལ་ངོ་སྤྲོད་གསལ་པོ་ཞིག་གནང་སོང་བཀའ་དྲིན་ཆེ་ཞུ་ཡིན། བླ་མ་ཐུགས་རྗེ་གནང་ཨ་འདི་ནས་ད་ང་ཚོའི་གི་ལས་འགུལ་ཐོག་ལ་ད་དུང་དེ་ལས་མང་བ་མཁྱེན་འདོད་ཡོད་ན་ཨ་ནི་ང་ཚོའི་དྲ་རྒྱ་ནང་ལོགས་ལ www. སྒྲུང. in དེའི་ནང་ལོགས་གཟིགས་རོགས་གནང་ཐུགས་རྗེ་གནང། རྣམ་པ་ཚོས་ང་ཚོའི་ལེ་ཚན་གསན་པར་ཐུགས་རྗེ་ཆེ་ང་མཁའ་འགྲོ་གཡང་འཛོམས་ཡིན། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་ལས་རིམ་ཁག་རྒྱང་བསྲིང་ཞུས་ཟིན་པ་ཡིན། དེ་རིང་གི་ལས་རིམ་བཀོད་སྒྲིག་གནང་མཁན་ཚེ་རིང་གཡུ་སྒྲོན་ལགས་དང